རྒྱ་ནག་གི་བཙན་གནོན་འོག་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ན་ཡང། མཉམ་རུབ་ཀྱིས་འབད་བརྩོན་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་གྱི་གྲོང་ཁྱེར་སྦེང་ལོར་ནང་ལ་ཟླ་བ་ཚེ་རིང་ལགས་ཀྱིས་བུད་མེད་དང་ཕྲུ་གུའི་གྱོན་ཆས་བཟོ་གྲྭ་བཙུགས་ཏེ་བཟོ་གྲྭའི་ནང་རྒྱ་གར་བ་ལས་མི་བདུན་ཅུ་དོན་གཉིས་ཙམ་ལ་ལས་ཀ་སྤྲད་དེ་བཟོ་གྲྭ་དེ་གང་ལེགས་འགྲོ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དབང་མོ་ལགས་དང་ལྷན་དུ་བོད་ཀྱི་ཁོར་ཡུག་གི་གནས་སྟངས་དང་རྒྱལ་སྤྱིའི་ཁྲོད་དོ་སྣང་དང་འབྲེལ་བའི་སྐོར་གླེང་མོལ་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་ནག་གིས་རྒྱལ་སྤྱིའི་ནང་གནས་ཚུལ་མ་ཡིན་པ་དེ་འདྲ་ཁྱབ་སྤེལ་བྱ་རྒྱུའི་ལས་འགུལ་མཚམས་འཇོག་མ་བྱས་པ་ཡིན་ན་དེས་རྒྱལ་སྤྱིའི་ཞི་བདེ་ལྷིང་འཇགས་ལ་གནོད་ཀྱི་རེད་ཅེས་ཨ་མི་རི་ཀས་རྒྱ་ནག་ལ་ཉེན་བརྡ་བཏང་བཞག་དེ་ཡང་རྒྱ་ནག་གིས་ཤིན་ཅང་ས་ཁུལ་ནང་ཡུ་གུར་མི་རིགས་ལ་བཙན་སྐུལ་དང་གང་བྱུང་འཛིན་བཟུང་བཀག་ཉར་བྱ་བཞིན་པ་འཛམ་གླིང་ཁྱོན་ཡོངས་ཀྱིས་ཤེས་གསལ་ཡིན་ཀྱང། ཉེ་ཆར་ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་ཁུལ་དེར་སྐོར་སྐྱོད་དུ་འགྲོ་བའི་སྐབས་མཐོང་ཚུལ་མི་འདྲ་བ་ཞིག་མཐོང་ནས་ཡུ་གུར་མི་རིགས་ཀྱི་གནས་ཚུལ་ཐོག་ཐེ་ཚོམ་བྱ་དགོས་པ་ཞིག་ཆགས་ཡོད་པ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་པེ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། ཕྱི་ཟླ་དགུ་པའི་ཟླ་མཇུག་ཏུ་རྒྱ་ནག་གིས་སྦྱིན་བདག་བྱས་ནས་རྒྱལ་ཁབ་བཅུ་བདུན་ནས་གསར་འགོད་པ། ཉི་ཤུ་རྩ་གཉིས་ཤིན་ཅང་ནང་སྐོར་སྐྱོད་དུ་ཁྲིད་ནས་ཁུལ་དེའི་ཁྲོམ་ནང་ཕྱིན་ནས། བཅའ་སྡོད་བྱ་མཁན་མི་མང་དང་ལྷན་དུ་ཤིང་ཏོག་ཁ་ཟུར་དང་ཆུ་ག་གོན་སོགས་ཀྱི་སྐོར་སྐད་ཆ་བཤད་པ་དང། དེ་རྗེས་ཕྱི་རྒྱལ་གྱི་གསར་འགོད་པ་ཚོས་རྒྱ་ནག་གཞུང་འབྲེལ་གསར་ལས་ཁང་ལ་ཤིན་ཅང་གི་ཡུལ་མི་རྣམས་ཧ་ཅང་བྲེལ་འཚུབ་ངང་དཔལ་འབྱོར་གྱི་ལས་འགུལ་སྤེལ་བ་མཐོང་བ་དེས་བློ་ལ་འཇུག་པོ་བྱུང་བ་དང། དེ་བཞིན་མངའ་ཁུལ་དེ་ནི་མི་རིགས་འདྲ་མིན་མཉམ་གནས་ཀྱིས་རང་གི་རིག་གཞུང་དང་ཆོས་ཕྱོགས་ཀྱི་རང་དབང་ལོངས་སུ་སྤྱད་པ་ཞིག་མཐོང་བ་དེས་ད་བར་ཡུ་གུར་མི་རིགས་ཀྱི་སྐོར་གོ་ཐོས་བྱུང་བ་ནི་ནུབ་ཕྱོགས་པའི་གསར་འགོད་པ་ཚོས་རྫུན་གཏམ་བཤད་པ་ཞིག་རེད་ཤག་ཞེས་སྐྱོན་བརྗོད་ཡང་བྱས་འདུག་རྒྱ་ནག་གིས་གོ་སྒྲིག་བྱས་པའི་ཕྱི་རྒྱལ་གྱི་གསར་འགོད་པའི་སྐོར་སྐྱོད་དེ་ནི་ཨ་མི་རི་ཀས་རྒྱ་ནག་གིས་མགོ་སྐོར་བཏང་གི་ཡོད་པའི་སྐོར་བཤད་བཞིན་པའི་དཔེ་མཚོན་ལྟ་བུ་ཞིག་ཡིན་པ་དང། རྒྱ་ནག་གཞུང་གིས་རྒྱ་ནག་རང་ཉིད་ཀྱི་དངོས་ཡོད་གནས་སྟངས་སྦས་སྐུང་བྱ་ཆེད་ལོ་ལྟར་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་མང་པོ་འགྲོ་སོང་བཏང་གི་ཡོད་འདུག་བདུན་ཕྲག་སྔོན་མ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གིས་གཞན་མགོ་སྐོར་གཏོང་ཐབས་སུ་འཁྲབ་སྟོན་སྣ་ཚོགས་བྱེད་ཀྱི་ཡོད་པ་ཡང་གསུངས་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང་ཨ་མི་རི་ཀའི་རང་དབང་ཁང་པས་ཉེ་ཆར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྲ་གནས་རང་དབང་གནས་སྟངས་ཀྱི་སྐོར་ལ་སྙན་ཐོ་བཏོན་པའི་ཁྲོད་འཛམ་གླིང་གི་རང་དབང་གི་གནས་སྟངས་དེ་བསྟུད་མར་ལོ་བཅུ་གསུམ་རིང་ལ་ཇེ་སྡུག་ཏུ་ཕྱིན་ཡོད་པའི་ཁྲོད་རྒྱ་ནག་ནི་བསྟུད་མར་ལོ་དགུའི་རིང་རང་དབང་གནས་སྟངས་ཆེས་སྡུག་ཤོས་དེ་ཡིན་པ་བཀོད་འདུག། རང་དབང་ཁང་པ་ཞེས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་རེས་གཟའ་ལྷག་པའི་ཉིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་གི་དྲ་གནས་རང་དབང་གི་གནས་སྟངས་ཀྱི་སྐོར་ལ་སྙན་ཐོ་འདོན་སྤེལ་གནང་ཡོད་པ་དང། དེ་ཡང་འཛམ་གླིང་རྒྱལ་ཁབ་བདུན་ཅུ་ཡི་དྲ་གནས་གནས་སྟངས་ཀྱི་ཁོར་ཡུག་ལ་རྟོག་ཞིབ་བྱས་པ་དང། འཛམ་གླིང་གི་དྲ་གནས་བེད་སྤྱོད་གནང་མཁན་བརྒྱ་ཆ་བརྒྱད་ཅུ་གྱ་དགུ་ལ་འབྲེལ་འདྲིས་བྱས་ནས་རྒྱུས་ལོན་བྱས་པའི་ཁྲོད་འཛམ་གླིང་ནང་བསྟུད་མར་མི་ལོ་བཅུ་གསུམ་རིང་དྲ་གནས་རང་དབང་གི་གནས་སྟངས་ཇེ་སྡུག་ཏུ་ཕྱིན་ཡོད་པ་དང་ད་ལོའི་སྙན་ཐོའི་ནང་གཙོ་བོ་སྲིད་དབང་སྒེར་གཅོད་ཀྱི་སྲིད་གཞུང་ཚོས་རིག་ནུས་དྲ་བའི་ཚན་རྩལ་བེད་སྤྱོད་ཀྱིས་སྲིད་གཞུང་གི་རང་དབང་རྒྱ་བསྐྱེད་ཀྱི་གནད་དོན་སྐོར་ཡིན་ཞིང། རྒྱལ་ཁབ་ཉི་ཤུ་རྩ་དགུ་ཡི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཇེ་སྡུག་དང་རྒྱལ་ཁབ་ཉི་ཤུ་ཡི་དམིགས་འབེན་འགྲུབ་ཡོད་པ་བཅས་བཀོད་པའི་ནང། རྒྱ་ནག་ནི་བསྟུད་མར་ལོ་དགུའི་རིང་ཆེས་སྡུག་ཤོས་མཐའ་མ་དེ་ཡིན་པ་དང། རྟོག་ཞིབ་སྐར་གྲངས་བརྒྱ་ཐམ་པ་ཐོབ་མཁན་ཡོད་པའི་ཁྲོད་རྒྱ་ནག་ལ་ད་ལོ་སྐར་མ་དགུ་མ་གཏོགས་ཐོབ་མེད་པ་རེད། དེ་མིན་ཐའེ་ཝན་ལ་སྐར་མ་བདུན་ཅུ་དོན་བརྒྱད་ཐོབ་ནས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རང་དབང་ཐོབ་ཐང་གི་ཐོག་ལེགས་ཤོས་ཨང་དང་པོ་དེ་ཡིན་པ་ཡིན་འདུག་ལེགས་ཤོས་ཨང་དང་པོ་དེ་ཡིན་འདུག་དེ་བཞིན་གུང་ཤུས་རང་དབང་ཁང་པའི་སྙན་ཐོའི་ནང་རྒྱ་ནག་གཞུང་གིས་རིག་ནུས་དྲ་བའི་ཚན་རྩལ་ཐད་མ་དངུལ་འབོར་ཆེན་པོ་བཏང་ནས་འབྲེལ་ཡོད་ཚོང་ལས་ཁང་དང་སྲིད་གཞུང་གི་དབང་སྒྱུར་བརྟན་པོ་ཡོང་བར་ཞབས་ཞུ་བྱེད་བཞིན་པ་དང། ལོ་མང་པོའི་རིང་འབད་བརྩོན་བྱས་པ་བརྒྱུད་རྒྱ་ནག་གི་རྒྱལ་ཁབ་ཀྱི་དྲ་གནས་ཆ་འཕྲིན་ལས་ཁང་གིས་འཁོར་སྐྱོད་གྲངས་རྩིས་དང། གསར་འགྱུར་སྡེ་ཁག་རིག་ནུས་ཚན་རྩལ་བཅས་མཉམ་བསྲེས་བྱས་ནས་རྒྱ་ནག་གི་དྲ་གནས་ཁོར་ཡུག་ལ་ཞིབ་བཤེར་ནན་མོ་དང་སྟངས་འཛིན་བྱེད་བཞིན་ཡོད་པ་བརྗོད་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་གི་རེ་བ་དང་གདོང་ལེན། ཚོགས་འདུའི་དཔྱད་རྩོམ། ཕྱོགས་སྒྲིག་ཞུས་པའི་དཔེ་དེབ་ཞིག་དབུ་འབྱེད་གནང་བཞག་དེ་ཡང་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་ད་བར་དཔར་འགྲེམས་ཞུས་པའི། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་གི་ཁྲོད་རེ་བ་དང་གདོང་ལེན་ཚོགས་འདུའི་དཔྱད་རྩོམ་ཕྱོགས་སྒྲིག་དཔེ་དེབ་དབུ་འབྱེད་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག་དཔེ་དེབ་དབུ་འབྱེད་དང་འབྲེལ་ཏེ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས། རྒྱ་ནག་གི་དབང་སྒྱུར་འོག་སྡུག་སྦྱོང་མྱོང་མཁན་མི་རིགས་དང་རྒྱལ་ཁབ་ཀྱི་ཚོགས་འདུ་གལ་ཆེན་པོ་ཞིག་ཚོགས་ཏེ་དེའི་ནང་བགྲོ་གླེང་དང་གཏམ་བཤད་གནང་བ་ཁག་ཕྱོགས་སྒྲིག་ཞུས་པ་ཞིག་ཡིན་པ་དང། སྤྱི་བཏང་ཚོགས་འདུ་འཚོགས་རྒྱུ་དེ་གལ་ཆེན་པོ་ཡིན་པ་བཞིན་མཇུག་སྐྱོང་བྱ་རྒྱུ་དེ་ཡང་གལ་ཆེན་པོ་ཡིན་པ་དང། ད་རེས་ཚོགས་འདུ་བསྐོང་ཚོགས་གནང་བ་ལྟར་མ་འོངས་པར་ཡང་མུ་མཐུད་ཚོགས་འདུ་བསྐོང་ཐུབ་པ་དགོས་རྒྱུ་སོགས་གསུངས་འདུག་དེ་བཞིན་ཁོང་གིས་ང་ཚོའི་མཐར་ཐུག་གི་དམིགས་ཡུལ་ནི་མི་འདྲ་བ་ཡོད་ན་ཡང་འཐབ་རྩོད་བྱ་ཡུལ་གཅིག་པ་ཡིན་སྟབས་མཉམ་རུབ་ཀྱི་ནུས་པ་དེ་གལ་ཆེན་པོ་ཡིན་པར་བརྟེན། ཚོགས་ཆེན་དང་རྩོམ་པ་པོ་སོགས་གལ་ཆེན་པོ་ཆགས་ཀྱི་ཡོད་པ་དང། དེར་བརྟེན་བོད་ཀྱི་ཆབ་སྲིད་ཉམས་ཞིབ་ཁང་གི་འགན་འཛིན་གྱིས་གཙོས་པའི་ལས་བྱེད་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་གསུངས་གནང་བཞག་ཡང་སྐད་ཡིག་མང་པོའི་ནང་དཔར་འགྲེམས་བྱས་པའི་དཔེ་དེབ་དེ་རྩོམ་པ་པོ་རིང་མོན་ཚེ་རིང་བསམ་འགྲུབ་ལགས་ཀྱིས་དཔེ་དེབ་དེའི་ནང་དོན་ནི་སྔ་ལོའི་ཕྱི་ཟླ་དྲུག་པའི་ནང་ཐེ་ཝན་དང་ཧོང་ཀོང་ནང་སོག་མན་ཇུ། ཨུ་གུར། ཀོ་རི་ཡ་དང། བོད་རིགས་སོགས་ཀྱི་རིག་གནས་མཁས་དབང་དང་ཤེས་ཡོན་ཅན་ལྷན་འཛོམས་གནང་ནས་བསམ་ཤེས་གོ་བསྡུར་གནང་པའི་སྐབས་མཁས་དབང་ཚོའི་དགོངས་ཚུལ་གསུངས་པ་ཁག་གི་ནང་དོན་ཁག་གཙོ་བོ་ཡིན་པ་གསུངས་བཞག་དཔེ་དེབ་དེ་དབུ་འབྱེད་ཀྱི་མཛད་སྒོའི་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས། དཔེ་དེབ་རྩོམ་པ་པོ་རིང་མོན་ཚེ་རིང་བསམ་འགྲུབ་ལགས་བཅས་ཕེབས་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། རྒྱ་ནག་གི་བཙན་གནོན་འོག་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ན་ཡང་མཉམ་རུབ་ཀྱིས་འབད་བརྩོན་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་པའི་སྐོར་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྤྱི་ཟླ་བཅུ་པའི་ཚེས་ལྔ་ཉིན་བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དབུ་བཞུགས་ཐོག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་པར་སྐྲུན་ཞུས་པའི་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཚོགས་འདུ་ཡི་དཔྱད་རྩོམ་ཕྱོགས་བསྒྲིགས་ཞེས་པའི་རྒྱ་ཡིག་གི་དཔེ་དེབ་ཅིག་དབུ་འབྱེད་གནང་ཞིང། སྐབས་དེར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་འདྲ་མིན་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེ་ཡིན་པ་གསུངས་གནང་སོང།
སྤྱི་བཏང་ང་ཚོ་མང་པོ་ཞིག་གི་མཐར་ཐུག་གི་དམིགས་ཡུལ་དེ་མ་འདྲ་བ་ཡོད་རེད། ཡིན་རེད་བྱས་ནས་ཡིན་པ་ཡིན་ནའི་ང་ཚོ་གི་གཅིག་གི་འཐབ་རྩོད་བྱེད་ས་ཀྱི་བྱ་ཡུལ་དེ་ང་ཚོ་གཅིག་པ་ཡིན་དུས་ཨ་ནི་མཚམས་མཚམས་མཉམ་རུབ་ཀྱི་ནུས་པ་དེ་ང་ཚོ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་འདྲ་ཡིན་དུས་དེ་ཚོ་གི་ད་ང་ཚོ་གི་ཚོགས་ཆེན་རེད། དེ་ནང་བཞིན་གྱི་རྩོམ་རེད་དེ་ཚོ་ཚང་མ་གལ་ཆེན་པོ་ཞེ་པོ་ཅིག་དེ་ཆགས་བསྡད་ཀྱི་ཡོད་རེད། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་རྒྱལ་སྤྱིའི་རང་བཞིན་ཚོགས་འདུ་དེ་བཞིན་དེ་སྔོན་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐའེ་ཝན་དང་བོད། ཡུ་གུར། ཧོང་ཀོང། དེ་བཞིན་སོག་པོ་བཅས་ནས་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤེས་ཡོན་པ། དམངས་གཙོ་དོན་གཉེར་བ། བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། ལྷན་འཛོམས་ཀྱིས ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་རིམ་བྱོན་དང་རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ་རྒྱ་ནག་དམར་ཤོག་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་ཡོད་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་ཞེས་པའི་བརྗོད་གཞི་སོགས་ཀྱི་ཐོག་གཏམ་བཤད་དང་གོ་བསྡུར་གནང་ཡོད་པ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འདི་ལྟ་བུ་ཡི་རྒྱ་ནག་གི་ཆབ་སྲིད་དང་འབྲེལ་བའི་རྒྱལ་སྤྱི་རང་བཞིན་ཚོགས་འདུ་དེ་བཞིན་རྒྱ་གར་རྡ་རམ་ས་ལ་ཚོགས་ཐུབ་པ་དེ་ཡིས་རྒྱ་གར་གཞུང་གི་རྒྱབ་སྐྱོར་གྱི་རྣམ་པ་མངོན་ཐུབ་པ་བྱུང་ཡོད་ལ་དཔེ་དེབ་དེ་ཡིས་ཀྱང་གསལ་སྟོན་བྱས་ཡོད་ཅེས་གསུངས་བྱུང། དཔེ་དེབ་དེ་གིས་རྒྱ་ལོར་ག་རེ་མཚོན་གྱི་ཡོད་རེད་ཟེར་ན། དཔེར་ན་ང་ཚོ་ཚོགས་འདུ་ཚོགས་ཡ་དང་རྒྱ་གར་ལ་ཐེངས་དང་པོ་ཚོགས་ཡ་དེ་ག་རེ་བྱས་ཡོད་རེད་སྔོན་མ་ནས་རྒྱ་གར་དེ་ཚོ་ག་ལག་པ་བཅངས་ཡོད་མ་རེད། ད་ལྟ་ལག་པ་བཅངས་ཀྱི་ཡོད་རེད་ལག་པའང་བཅངས་ཚར་དེ་ཡང་དེ་ཚོད་ཤིག་བྱས་ཡོད་རེད་འོན་ཀྱང་གོམ་པ་དང་པོ་སྤོས་པ་རེད་རྒྱ་གར་ཨང། ད་དེ་ལྟ་བུ་གིས་ང་ཚོ་ལ་རྒྱབ་སྐྱོར་དང་དུག་སོགས་བྱེད་བ་མུ་མཐུད་བྱེད་ཀི་དེ་མང་འདི་གི་ཡོད་པ་ཆེ་ཚོད་འདི་གི་རེད་དཔེ་དེབ་དེ་ནི་དཔེ་དེབ་དེ་ཨང་གཉིས་པ་ག་རེ་རེད་ཟེར་ན་ཁོ་ཚོ་གིས་ང་ཚོ་ད་ལྟ་ཚུར་ལོར་བསྡད་བསྡད་བ་འཛམ་གླིང་ག་ས་ག་ལ་གྲམ་བསྡད་བ་གི་མི་རིགས་ཁྱོད་ངོ་མ་རེད་འདི་ག་དུས་ནང་མན་ཇུ་སོག་པོ་བོད་ཡུ་གུར་ཟེར་ནས་ང་ཚོ་བཤད་དེ་ཡོད་ད་དེ་དེ་ནི་རྒྱ་ནག་དམངས་གཙོ་གི་པ་དང་ཐའེ་ཝན་དང་དེ་ནི་ཧོང་ཀོང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་རིང་བསམ་འགྲུབ་ལགས་ནི་གོང་ཞུས་རྒྱ་ཡིག་དཔེ་དེབ་ཀྱི་རྩོམ་སྒྲིག་པ་ཡིན་པ་དང་ཁོང་གིས་དཔེ་དེབ་དེའི་ནང་ཁྱོན་དཔྱད་རྩོམ་ཉི་ཤུ་ཡོད་པའི་ནང་ནས་རྒྱ་ཡིག་གི་རྩོམ་ཡིག་བཅུ་དྲུག་དང་དབྱིན་ཡིག་གི་རྩོམ་ཡིག་གསུམ་དེ་བཞིན་ཀོ་རི་ཡའི་སྐད་ཡིག་གི་རྩོམ་ཡིག་གཅིག་བཅས་ཡོད་པར་འགྲེལ་བརྗོད་གནང་ཞིང་ད་རེས་དཔེ་དེབ་འདི་དཔར་བསྐྲུན་ཐུབ་པ་འདི་ཡིས་རྒྱ་ནག་གཞུང་ལ་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པར་གསུངས་གནང་སོང། དེབ་འདི་དཔར་བསྐྲུན་བྱས་ན་རྒྱ་ནག་གཞུང་ལ་ཡང་དེ་གཅིག་བརྡ་ལན་གསལ་བོ་ཞིག་སྤྲད་དགོས་ཀྱི་རེད་བསམ་ག་རེ་ཟེར་ན་ང་ཚོ་ད་ལྟ་རྒྱལ་སྤྱིའི་ཚོགས་འདུ་འདིའི་སྟེང་ལ་ཆ་ཤས་ལེན་མཁན་ནང་ན་བོད་ཡོད་རེད་ནི་སོག་པོ་ཡོད་རེད་ནི་ཤར་ཏུར་ཀི་སི་ཐན་ཡོད་རེད་ཤར་ཏུར་ཀི་སི་ཐན་གི་ནང་ལོགས་ནས་ཡང་རང་བཙན་གི་ལྟ་བ་འཁྱེར་མཁན་ཞིག་དང་ཡང་རྒྱ་ནག་གི་དེའི་དམངས་གཙོ་དགོས་ཟེར་ར་གི་དམངས་གཙོ་ལྟ་བ་འཁྱེར་མཁན་ཞིག་ཡོད་རེད་ད་ཅིག་ཅིག་ད་ནི་མན་ཇུའི་གི་ད་ལྟ་ཁོ་ཚོ་རྒྱལ་ཁབ་དེ་སླར་གསོ་བྱེད་ཀྱི་ཡིན་ཟེར་མན་ཇུའི་གི་ཚོགས་པ་ཞིག་ཡོད་རེད་དེ་ན་ང་ཚོ་རྒྱལ་སྤྱིའི་ཚོགས་འདུ་འདི་དེ་སྒང་ཆ་ཤས་ལེན་མཁན་ཚོགས་པ་ཁ་ཤིག་ཡོད་རེད་ད་ང་ཚོ་ཚང་མ། འཐབ་རྩོད་ཀྱི་ངོ་བོ་མི་འདྲ་ན་ཡང་ཚང་མ་གཅིག་རེད་སོ་སོའི་མི་རིགས་པའི་བདག་དབང་རྩོད་དགོས་རེད། རྩོད་སའི་དེ་རྒྱ་ནག་གཞུང་རེད། སྐད་ཆ་བཤད་ན་ཁ་གཏད་གཅོག་སའི་དེ་ཡང་རྒྱ་ནག་གཞུང་རེད་དེ་འཛིན། གཅིག་ནས་དེབ་འདི་ཡིན་ན་ང་ཚོ་ལས་ཁུངས་ཀྱི་རྒྱལ་སྤྱིའི་ཚོགས་འདུ་དེ་གའི་གྲུབ་འབྲས་རེད་གཉིས་ནས་དེབ་འདི་ག་རྒྱ་ནག་ཡང་གཅིག་རེད། བརྡ་ལན་གསལ་བོ་ཞིག་ཕུལ་ཐུབ་ཀྱི་རེད་བསམ། གཞན་ཡང་ཁ་སྔོན་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་ཚོགས་འདུ་དེའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞ་ལགས་ཀྱང་མཉམ་ཞུགས་གནང་ཡོད་པ་རེད།

ཡང་སྦེང་ལོར་གྲོང་ཁྱེར་ནང་ལ། ཟླ་བ་ཚེ་རིང་ལགས་ཀྱིས་བུད་མེད་དང་ཕྲུ་གུའི་གྱོན་ཆས་བཟོ་གྲྭ་བཙུགས་ཏེ་བཟོ་གྲྭའི་ནང་ལ་རྒྱ་གར་གྱི་ལས་མི་བདུན་ཅུ་དོན་གཉིས་ཙམ་ཞིག་ལ་ལས་ཀ་སྤྲད་དེ་བཟོ་གྲྭ་དེ་བཞིན་གང་ལེགས་འགྲོ་བཞིན་ཡོད་པའི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྦེང་ལོར་གྲོང་ཁྱེར་ནང་གནས་བཞུགས་གནང་མཁན་ཟླ་བ་ཚེ་རིང་ལགས་ནས་གྲོང་ཁྱེར་འདིའི་ས་གནས་ཁག་གསུམ་གྱི་ནང་བུད་མེད་དང་ཕྲུ་གུའི་དཔེ་གསར་གྱོན་ཆས་ཀྱི་བཟོ་གྲྭ་བཙུགས་ཏེ་བཟོ་གྲྭ་འདི་དག་གི་ནང་རྒྱ་གར་ཡུལ་མི་བདུན་ཅུ་དོན་གཉིས་ཙམ་ཞིག་ལ་བཟོ་གྲྭའི་ནང་ལས་ཀ་སྤྲད་དེ། གྱོན་ཆས་བཟོ་གྲྭ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་གསར་འཛུགས་གནང་སྟེ་ད་ཆ་ལོ་ངོ་བཅུ་ཙམ་འགྲོ་གི་ཡོད་པ་རེད་འདུག་ལ། ད་ལན་གྱི་ལེ་ཚན་འདིའི་ནང་ཟླ་བ་ཚེ་རིང་ལགས་ཁོང་གིས་བཟོ་གྲྭ་བཙུགས་སྟངས་བཙུགས་ལུགས་སོགས་ཀྱི་སྐོར་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་བཞིན་སྙན་སྒྲོན་ཞུ་ཡས་ཡིན། དོན་དག་ང

ཨ་ཁྱོན་བསྡོམས་མི་བདུན་ཅུ་དོན་ལྔ་ལ་ལས་ཀ་བྱེད་འདུག་རྒྱ་གར་མི་ལ་ཡག་འདུག་སྤྲད་བསྡད་ཡོད་རེད་བ། ཟླ་བ་ཚེ་ལགས་ནས་དེང་དུས་སྤྱི་ཚོགས་ནང་བུད་མེད་དང་ཕྲུ་གུའི་གྱོན་ཆས་འགྲོ་རྒྱུགས་ཆེ་བ་ལ་གཟིགས་ཏེ། ཁོང་ནས་བུད་མེད་དང་ཕྲུ་གུའི་སྟོད་སྨད་གཉིས་ཀའི་གྱོན་ཆས་སྣ་ཁ་འདྲ་མིན་བཅོ་བརྒྱད་ཙམ་བཟོས་ཏེ། ཟླ་བ་གཅིག་གི་ནང་ཁྱོན་འདོན་པའི་གྱོན་ཆས་སྟོང་ཕྲག་ཉི་ཤུ་ནས་ཉི་ཤུ་རྩ་གཉིས་ཙམ་ཞིག་བཟོ་བཞིན་པའི་འགྲེལ་བརྗོད་གནང་བྱུང། ཨ་ད་ག་ནས་ཤེས་སྐྱེ་དམན་ཆ་བཞག་ཡོད་རེད་དེ་ནས་སྐྱེ་དམན་ནང་ལ་ད་ཕལ་ཆེར item ཡག་མ་གཅིག་དྲུག་བཟོས་ཡོད་རེད། Short།

དྲུག་བདུན་བརྒྱད་དོའི་འདི་འགྲོ་སོང་འདི་འདི་ནས་བཏོན་དགོས་སོང་ཙང་ང་སྟོང་ཕྲག་ཉི་ཤུ་རྩ་གཉིས་ཐེ་བའི་དམའ་མཐའ་ལ་བཟོ་དགོས། ཁོང་ནས་གྱོན་ཆས་བཟོ་གྲྭ་དེ་མ་བཙུགས་གོང་ཁོང་ནས་གྱོན་ཆས་བཟོ་བཀོད་བྱེད་སྟངས་དང་རས་ཆ་སོགས་ཀྱི་ཐད་སློབ་སྦྱོང་གནང་ཞིང་ཁོང་གི་བུ་མོས་ཀྱང་རྒྱ་གར་དང་དབྱིན་ཡུལ་གྱི་ནང་དཔེ་གསར་གྱོན་ཆས་བཟོ་བཀོད་བྱེད་སྟངས་ཀྱི་ཐོག་སློབ་སྦྱོང་གནང་མྱོང་བ་དང་ཡང་དེང་དུས་དཔེ་གསར་གྱོན་ཆས་གསར་ཐོན་གང་བྱུང་ཡོད་མེད་ཉམས་ཞིབ་བྱས་ཏེ་ཕྲུ་གུ་དང་བུད་མེད་ཀྱི་གྱོན་ཆས་འདྲ་མིན་བཟོས་ཏེ་རྒྱ་གར་ཚོང་པ་ཁག་ལ་སྡེབ་ཚོང་བརྒྱབ་པ་དང་དེ་བཞིན་ཁོང་གི་བུ་མོ་ཡུ་རོབ་ཀྱི་ཡུལ་གྲུ་སི་པན་ནང་བཅའ་བཞུགས་གནང་མཁན་གཡང་འཛོམས་ལགས་ནས་ཡུ་རོབ་ཀྱི་ནང་ཚོང་འགྲེམས་གནང་བཞིན་པ་རེད་འདུག། འདི་ང་རང་རང་བྱེད་དགོས design འདི་ཚང་མ་ང་རང་རང་གིས་བྱེད་ཀྱི་ཡོད་རེད་བ་ཡང་གང་ལ་ཟེར་ན་དེ་འདྲ་ངའི་བུ་མོ་འདི་སྔོན་མ་ངས་དེ་འདྲ་ཅིག London ལ་སློབ་སྦྱོང་བྱེད་ཀྱི་དུག་ལོག་ཐོག་སློབ་སྦྱོང་བྱེད་གར་བཏང་བ་སོང་ཙང་མོས་ཀྱིས་ང་ལ་དེ་དུག་ལོག་འགྲོ་སྟངས་དང་འདི་ཚོ་ཚང་མ་བསླབ་ཀྱི་རེད

དེ་བཞིན་གློག་དང་ཆུ། གཞན་ཡང་འཚེམ་ཆས་འཕྲུལ་འཁོར་སོགས་ཀྱི་འགྲོ་སོང་ཕུད་པའི་ཆ་སྙོམས་ཟླ་རེར། ཧིན་སྒོར་འབུམ་བཞི་ཡས་མས་ཙམ་ཞིག་གཙང་ཁེ་བྱུང་ཞེས་པའི་འགྲེལ་བརྗོད་གནང་བྱུང་ལ། ཟླ་བ་ཚེ་ལགས་ཆུང་དུས་ཚོང་རྒྱག་རྒྱུར་དོ་དབྱིངས་མེད་ཀྱང། རང་གི་ཁྱིམ་ཚང་གི་འཚོ་ཐབས་ཀྱི་ཆེད་ཚོང་ལས་གཉེར་འགོ་བཙུགས་པ་མ་ཟད། དམིགས་བསལ་རྒྱ་གར་ནང་བུད་མེད་བལ་གོས་ཚོང་ལས་ཐོག་མར་འགོ་འཛུགས་གནང་མཁན་གྲས་ཡིན་པ། ཁོང་གི་བཟའ་ཟླའི་པཱ་ལགས་སྐྱིད་རོང་ཚེ་དབང་རྒྱགས་པ་ལགས་ཀྱི་ལམ་སྟོན་རྒྱབ་སྐྱོར་འོག་ཁོང་ལ་གང་འཚམ་ཕན་ཐོགས་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། ཅིག་ད་བོད་བོད་ནང་ལ་ཁོ་རང་མིང་སྐད་གྲགས་ཆེན་པོ་རེད་སྐྱིད་རོང་ཚེ་དབང་རྒྱགས་པ་ལགས་ཨ་ནི་ཁོ་རང་གི་ཁོ་རང་མཉམ་དུ་ང་སྦེང་ལོར་ཡོང་དེ་ནས་བྱས་ནས་ང་ཁོ་རང་གི་ཚོང་རྒྱབ་སྟངས་དང་ཁོ་རང་གི་ཕྱག་ལས་གནང་སྟངས་དེ་ཚོ་ཚང་མ་ཅིག་ང་རང་རང་ལ་ཅིག་དངོས་གནས་ཁོ་རང་ཧང་སང་ཡས་འགྲོ་བ་ཅིག་ག་སེང་དེ་མི་དེ་འདྲས་ངན་པ་ཞིག་ཏུ་དེ་འདྲས་ཅིག་འོག་ལ་ང་བསྡད་ནས་ད་ངས་ཀྱང་དེ་འདྲས་ཅིག་གི་བྱེད་ཐུབ་པ་བྱེད་ཀྱི་ཡིན་བསམ་པའི་ང་རའི་སེམས་ནང་ལ་འདི་བྱས་ནས་ད་དེ་དེ་འདྲ་ང་ཚོང་ཡག་པོ་རྒྱག་ཡས་དེ་ཚང་མ་ཕལ་ཆེར་དེ་བརྒྱ་ཆ་ལྔ་བཅུ་ངས་ང་ས་ཁོ་རང་གི་ཐུགས་རྗེ་བཀའ་དྲིན་ཡིན། ཟླ་བ་ཚེ་ལགས་ནས་སྦེང་ལོར་བོད་རང་དབང་བདེན་པའི་ལས་འགུལ་ཚོགས་ཆུང་གི་ནང་ལོ་དགུའི་རིང་ཕྱག་ལས་གནང་བ་དང། ད་ལྟའི་ཆར་ས་གནས་བུད་མེད་འོས་བསྡུའི་ཚོགས་མི་དང་ས་གནས་དབུ་མའི་ལམ་གྱི་ཚོགས་གཙོའི་ལས་ཁུར་ཞུ་བཞིན་པ་རེད་འདུག་ལ། དེ་སྔོན་ཁོང་ནས་སྦེང་ལོར་ནི་ལ་མང་ལ་ལག་ཤེས་སྦྱོང་བརྡར་ཁང་ནས་བོད་རིགས་འཚེམ་བཟོའི་སྦྱོང་བརྡར་གནང་མཁན་རྣམས་ལ་དཔེ་གསར་གྱོན་ཆས་སྦྱོང་བརྡར་གནང་བ་དང་དེ་ནས་རིམ་པས་ཁོང་ནས་བཟོ་གྲྭ་བཙུགས་ཏེ་ལས་ཀ་སྤྲད་རྒྱུའི་འཆར་གཞི་གནང་ཀྱང་ལམ་ལྷོང་བྱུང་མེད་པ་རེད་འདུག

སྤྱིར་བཏང་ཟླ་བ་ཚེ་ལགས་ཀྱི་བཟོ་གྲྭའི་ལས་མི་རྒྱ་གར་བ་རྣམས་ནས་ཁོང་གི་འགྲམ་དུ་ཡུན་རིང་ལས་ཀ་བྱས་མྱོང་ཡོད་པ་རེད་འདུག་ལ། ད་དུང་ཁོང་ནས་ཐོག་མར jacket སམ་སྟོད་གོས་ཀྱི་བཟོ་གྲྭ་བཙུགས་པའི་སྐབས་དེར། འདས་པའི་ལོ་ངོ་ཉི་ཤུ་རྩ་ལྔ་ཙམ་གྱི་རིང་ཟླ་བ་ཚེ་ལགས་དང་མཉམ་དུ་ལས་ཀ་བྱས་མྱོང་མཁན། ཁ་ཆེ་བ Nasir Ahmad Khan ལགས་ཀྱི་བརྗོད་དོན་ལ། pachis saal se kaam kar raha།

རྗེས་སུ་སྟོད་གོས་ཇ་ཀེཊ་ཀྱི་ཚོང་དང་བཟོ་གྲྭ་བཙུགས་པ་དང། དེ་རྗེས་རིམ་པས་བུད་མེད་དང་ཕྲུ་གུའི་གྱོན་ཆས་ཀྱི་བཟོ་གྲྭ་བཙུགས་ཏེ་ད་ཆ་ལོ་ངོ་བཅུ་ཙམ་འགྲོ་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་བྷན། དེ་ནས་དེ་རིང་གི་བཅར་འདྲིའི་ལེ་ཚན་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་གྱ་བདུན་ལོ་ནས་འགོ་འཛུགས་ཀྱིས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་གྱ་དགུ་བར། བོད་ཀྱི་རྒྱལ་ས་ལྷ་སར། གདན་ས་ཆེན་པོ་སེ་འབྲས་དགའ་གསུམ་གྱི་དགེ་འདུན་རྣམ་པས། སྣེ་ཁྲིད་དེ་སྐྱ་སེར་ཕོ་མོ་ཚོས་རྒྱ་ནག་དམར་པོའི་གཞུང་ལ། ཞི་བའི་ངོ་རྒོལ་གྱི་ལས་འགུལ་ཆེན་པོའི་རིགས་སྤེལ་ཡོད་ཅིང། སྐབས་དེ་དུས་བོད་ནང་གི་རྒྱ་ཆེའི་མི་མང་གི་སེམས་ཤུགས་དང་བསམ་བློ་གཏོང་ཕྱོགས། ལས་འགུལ་དེ་འདྲའི་རིགས་སྤེལ་དགོས་པའི་མངོན་འདོད་དང་དགོས་འདུན་གཙོ་བོ་ག་རེ་ཡིན་མིན་སོགས་ཀྱི་ཐད། ཆིག་སྟོང་དགུ་བརྒྱ་བརྒྱད་གྱ་བརྒྱད་ལོར་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་ཞི་བའི་ངོ་རྒོལ་གྱི་ལས་འགུལ་ནང་དངོས་སུ་མཉམ་ཞུགས་གནང་མཁན་དགའ་ལྡན་ཚོགས་ཆེན་དབུ་འཛིན་ཟུར་པ་དགེ་བཤེས་ནོར་བཟང་ལགས་སུ་མཁའ་འགྲོ་གཡང་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་དེ་རིང་ང་ཚོའི་ལེ་ཚན་ནང་ལ་ཡང་དེ་སྔ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ནང་བོད་ཀྱི་རྒྱལ་ས་ལྷ་སར་རྒྱ་ནག་དམར་ཤོག་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་མྱོང་མཁན་དགེ་བཤེས་ནོར་བཟང་ལགས་ཕེབས་ཡོད། དགེ་བཤེས་ནོར་བཟང་ལགས་ཁོ་རང་ཡིན་པ་ཡིན་ན་བོད་ཀྱི་རྒྱལ་ས་ལྷ་སའི་ཉེ་འཁྲིས་དབུར་སྟོད་མལ་གྲོ་གུང་དཀར་གྱི་རྫོང་དུ་སྐུ་འཁྲུངས་ཤིང་དགུང་ལོ་བཅུ་གསུམ་ལ་བོད་དགའ་ལྡན་དགོན་པའི་ཆོས་སྒོར་ཞུགས་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་བོད་ཀྱི་རྒྱལ་ས་ལྷ་སར་རྒྱ་ནག་དམར་ཤོག་གཞུང་ལ་ཞི་རྒོལ་རྔམ་སྟོན་ཁྲོམ་སྐོར་ནང་ཞུགས་ཏེ་མཐར་བཙོན་ཁང་དང་སྨན་ཁང་ནང་ལོ་གཉིས་ལྷག་སྡུག་སྦྱོང་མནར་གཅོད་ཚད་ལས་འདས་པ་མྱངས་དགོས་བྱུང་ཡོད་འདུག་དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ལོ་མཇུག་ཏུ་གསང་སྟབས་བྲོས་བྱོལ་གྱིས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞིར་བཟུང་རྒྱ་གར་ལྷོ་ཕྱོགས་ཀྱི་གདན་ས་ཆེན་པོ་དགའ་ལྡན་དུ་བསླབ་པ་སློབ་གཉེར་གནང་སྟེ་ཉིས་སྟོང་གཅིག་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགའ་ལྡན་ཚོགས་ཆེན་དབུ་མཛད་ཆེན་མོར་ཕྱག་རྟགས་བསྐོ་བཞག་བསྐྱངས་པ་བཞིན་ལོ་ངོ་བཅུ་གཉིས་ཙམ་དབུ་མཛད་ཀྱི་ཐུགས་འགན་ཞུས་མུས་ཐོག་བོད་ཀྱི་དགུ་བཅུ་གསུམ་གྱི་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་གྱི་གྲས་ཤིག་ཀྱང་ཡིན་པ་དང། ཉིས་སྟོང་བཅུ་གཅིག་ལོར་དགེ་བཤེས་ཀྱི་མཚན་རྟགས་ཀྱང་བཞེས་གནང་ཡོད་པ་རེད། ཁོང་གིས་ད་བར་དགོན་པ་གྲྭ་ཚང་དང་སྤྱི་ཚོགས་ཕན་བདེ་ཚོགས་པ་དང་ཆབ་སྲིད་མིན་པའི་སྐྱིད་སྡུག་འདྲ་མིན་ཁག་ནང་ལས་འགན་སྣ་ཚོགས་ཀྱི་ཐུགས་འགན་བཞེས་བཞིན་ཡོད་འདུག་དེ་རིང་དགའ་ལྡན་ཚོགས་ཆེན་དབུ་ཟུར་དགེ་བཤེས་ནོར་བཟང་ལགས་སུ་གཙོ་བོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་སྐབས་དེ་དུས་ཀྱི་བོད་ནང་གི་བོད་མི་ཚོའི་བསམ་བློའི་མངོན་འདོད་དང་དགོས་འདུན་བཅས་གང་ཡིན་མིན་སོགས་ཀྱི་ཐད་ལ་བཀའ་མོལ་ཞུ་གི་ཡིན། དགེ་བཤེས་ལགས་སྐུ་ཁམས་བཟང། དགེ་བཤེས་ལགས་སྐུ་ཁམས་བཟང། ཐོག་མ་དེ་ལ་ཡང་སྐབས་དེ་དུས་ཀྱི་ད་བོད་ནང་གི་བོད་མི་ཚོའི་སེམས་ཤུགས་དང་བསམ་བློ་བཏང་ཕྱོགས་གང་འདྲས་ཡིན་ན་དེའི་སྐོར་ལ་ཏོག་ཙམ་ཅིག་གསུང་རོགས་གནང་དང། ལགས་སོ་ཨ་ནི། ད་སྐབས་དེ་དུས་ཀྱི་བོད་ནང་གི་མི་མང་ལ་དགེ་འདུན་པ་རེད་ཨ་ནི་ད་སྤྱི་ཡོངས་ཀྱི་མི་མང་ཐང་མ་ལོག་གི་ད་དགོངས་པ་བཞེས་སྟངས་རེད་དེ་ཧ་ཅང་གི་ད་སེམས་ཤུགས་དང་ལྷག་བསམ་ནི་དམིགས་བསལ་གྱི་ད་ཅིག་རྒྱལ་བ་རིན་པོ་ཆེ་ལ་ཡ་དད་པ་གཡོ་བ་མེད་པ་དེ་འདྲ་ཅིག་སྟེང་ནས། གང་ལྟར་ཡང་ཅིག་ལོ་རྒྱུས་ཀྱི་ད་ཅིག་གནས་སྟངས་ཅིག་འོག་ནས་ད་ག་ལ་གང་ཙམ་ཅིག་གིས་རྒྱ་ནག་དམར་པོ་གཞུང་གི་སྡུག་སྦྱོང་མནར་གཅོད་ཅིག་སོ་སོའི་མི་རིགས་དང་དེ་འདྲའི་ཐོག་ལ་ད་རྒྱ་ནག་མི་རིགས་ཆེན་པོའི་གནས་སྟངས་དེའི་འོག་ལ་ཡང་ད་འཚོ་བ་སྐྱེལ་དགོས་དུས་ད་མི་རིགས་ཀྱི་དབྱེ་འབྱེད་ཀྱི་བྱེད་སྟངས་དེ་འདྲའི་ཅིག་འོག་ནས་ད་ཐང་མ་ལོག་ལ་ཡང་སེམས་གཏིང་ལ་ཡང་ད་ཅིག་རྒྱ་ནག་དམར་པོའི་གཞུང་དུ་མ་དགའ་བའི་ཨ་ནི་དཔེ་ཚོར་བ་ཤུགས་ཆེན་པོ་ཅིག་ཡོད་པ་དང། ཨ་ནི་དམིགས་བསལ་གྱིས་ཨ་ནི་ཅིག་ད་ལོ་མང་པོ་དེ་འདྲས་ཀྱི་རིང་ལ་ཡ་རྒྱལ་བ་རིན་པོ་ཆེའི་ཞལ་མཇལ་ཡ་མེད་པ་དང་གསུང་ཐོས་ཡ་མེད་པའི་དེ་འདྲས་ཀྱི་ད་དཀའ་ངལ་ཆེན་པོ་ཅིག་ཡོད་པ་ལ་ཡ་ཨ་ནི་དེ་ལས་ད་སེམས་ཤུགས་སྐྱེད་པའི་རིགས་གཙོ་བོ་མ་གཞི་སོ་སོའི་མི་རིགས་དང་རྒྱལ་ཁབ་རྩ་བའི་བླ་མ་ལ་ཡ་བཅངས་པའི་དད་པ་དེ་འདྲའི་ཆོས་ལ་ཡ་ཡིད་ཆེས་ད་དེ་འདྲའི་ཆེན་པོ་ཞུ་རྒྱུ་ཡོད་པ་བྱེད་རྒྱུ་གནས་སྟངས་འདི་འདྲས་ཅིག་འོག་ནས་ཧ་ཅང་གི་ད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་དེར་བློས་གཏོང་ཆེན་པོ་ཞིག་ཅིག་བྱེད་ཆོག་དེ་འདྲའི་གནས་སྟངས་ཅིག་ཡོད་རེད་ཞུ་ཡ་ཡིན། ཨ་ནི་ད་དགེ་བཤེས་ནོར་བཟང་ལགས་ཁྱེད་རང་ཡིན་པ་ཡིན་ན་ད་བོད་ནང་བོད་ནས་ཚུར་རྒྱ་གར་ལ་ཕེབས་བྱས་ད་ལོ་མང་པོ་ཞིག་ཕྱིན་ཡོད་རེད་ཨ་ནི་ཁྱེད་རང་བོད་ནང་ལ་བཞུགས་པའི་སྐབས་ལ་ཨ་ནི་རྒྱ་གར་ནང་གི་བོད་མིའི་ཐོག་ལ་ད་གཟིགས་ཚུལ་ཅིག་ཡོད་རེད་པ་འོང་དེ་བྱས་ད་ད་རྒྱ་གར་ནང་ལ་ཚུར་ཕེབས་བྱས་ཡང་རྒྱ་གར་ནང་གི་བོད་མི་ཚོའི་ཐོག་ལ་ཁྱེད་རང་གི་གཟིགས་ཚུལ་ལ་ཁྱད་པར་ག་འདྲ་འདྲ་ཞིག་ཕྱིན་སོང། ལགས་འོང་ད་ཧ་ཅང་གི་ད་ཁྱད་པར་ཆེན་པོ་ཅིག་འདི་འདྲའི་མཐོང་གི་འདུག་གང་ཡིན་ཟེར་ན། ད་ང་ཚོ་བོད་ལ་བསྡད་པའི་སྐབས་ལ་ཡིན་ན། ད་ཅིག་རྒྱ་གར་ནང་ལ་མཚོན་ན་ད་ལྟ་ཕྱི་ལོགས་ལ་ཡོད་པའི་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་མི་ག་ལ་གང་འཚམ་ཞིག་ཡོད་རེད་དེ་གས་ལ་ཡ་ཀྱང་འདི་ད་ཡིད་ཆེས་དང་ཨ་ནེ་བློས་བཀལ་ཡ་ཨ་ནེ་ཅིག་ད་ཕྱི་ལོགས་ལས་ཞུགས་རྗེས་ཨ་ནེ་ད་ཅིག་བོད་མི་རིགས་ཀྱི

ད་དུས་ཚོད་ཀྱི་རྐྱེན་པས་འདི་ངས་དྲི་བ་མཐའ་མ་ཆགས་ཀྱི་འདུག་ད། བོད་ནང་ལ་ཡིན་ན་ད། རྒྱ་ཆེའི་མི་མང་ཚོ་ནི་ད་བོད་ནང་རང་དབང་མེད་པར་རྒྱ་ནག་དམར་ཤོག་འོག་ལ་ད་ཉིན་རེ་བཞིན་སྡུག་པོ་མྱོང་དང་མྱོང་བཞིན་པ་རེད། ད། ཡིན་ནའི་ལས་ད་ལྟའི་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལ་ད་འཁྲུག་ཆ་དོད་པོ་ཞེ་པོ་ཅིག་ཆགས་བསྡད། ཡོད་པ་ད་ཚང་མས་མཁྱེན་གསལ་རེད། དེ་འདྲ་སོང་ཙང་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་འཚོ་བཞུགས་ཀྱི་དུས་ཚོད་འདིར་ལ་ཡང། བོད་ཕྱི་ལ་ཡོད་པའི་བོད་མི་ཚོའི་འཐུས་ཤོར་གཙོ་བོ་དེ་ག་རེ་ལ་འགྲོ་གི་ཡོད་མེད་དང་ཡིད་གཟབ་བྱེད་དགོས་གཙོ་བོ་དེ་ག་རེ་ལ་བྱེད་དགོས་མིན་གྱི་ཐོག་ལ་ཨ་དགེ་བཤེས་ལགས་ཀྱི་དགོངས་ཚུལ་ཅིག་གསུང་རོགས་གནང། ལགས་འོང་ད་བཀའ་འདྲི་ཁྱེད་ཀྱིས་ཡིན་ན་རེད་ད་ཀྱི་གནད་འགག་ཆེན་པོ་ཞིག་ཆགས་ཀྱི་འདུག་གང་ཡིན་ཟེར་ན། ད་བོད་ནང་ལ་ཆ་བཞག་ན་བོད་རྒྱ་ཆེའི་མི་མང་ཚོ་གིས་ཨ་ནི་སེམས་ཤུགས་དང་སྙིང་སྟོབས་བོད་མི་རིགས་ལ་བཅངས་པའི་ལ་རྒྱ་དེ་གས་ད་རྒྱལ་བ་དོན་གྱི་བདག་པོ་ལ་ཡ་དད་པ་དང་ཡིད་ཆེས་དེ་གས་ད་ཧང་སང་ཡ་ཅིག་ཡོད་རེད་དཔེ་ད་མཚོན་ན་ཁོག་ནས་མེ་འབར་བ་ན་ཁ་ནས་དུ་བ་མ་ཐོན་ཟེར་བ་ནང་བཞིན་གྱིས། ཁོ་ཚོའི་སེམས་ལ་ཡ་དད་པ་དང་ཡིད་ཆེས་ལ་རྒྱ་དེ་འདྲས་ཡོད་རེད་དེ་ཡིན་ན་ཡང་ད་ཁ་ནས་ཚིག་གཅིག་ལབ་པ་ཡིན་ན་སྲོག་ལ་ཉེན་ཁ་ཡོད་པ་ཆགས་སྡོད་ཡོད་རེད་ད་ཡིན་ན་ང་ཚོ་བཙན་བྱོལ་ནང་ལ་ཡོད་འགྱོགས་འདི་གས་ཀྱིས་ད་དངོས་གནས་དྲང་གནས་ཀྱི་ཡིད་གཟབ་བྱེད་དགོས་ཡ་དེ་ད་ད་ལྟ་སྤྱིར་རྒྱལ་བ་དོན་གྱི་བདག་པོས་དབུ་ཁྲིད་པའི་ཨ་ནི་སྔར་གྱི་བོད་ཀྱི་རྒན་རབས་པ་ཨ་ནི་བྱས་པ་ཅན་ཚོས་དཀའ་བ་ཁྱད་བསད་ངལ་བ་དང་བླངས་ད་ཉིན་མོ་མི་དང་མཚན་མོ་ཁྱི་ནང་བཞིན་དཀའ་ལས་བརྒྱབ་བྱས་བཙན་བྱོལ་འདྲ་འདྲའི་དེ་ནས་མ་འདྲ་བ་དེ་འདྲའི་བཟོས་ཡོད་རེད་ད་དེ་འདྲའི་བཟོས་པའི་བཙན་བྱོལ་ཚགས་ཚུད་པོ་དེ་ད་སུ་གི་གཏོར་སྐྱོན་གནང་གི་ཡོད་པ་ང་ཚོས་ཤེས་གསལ་རེད་རྒྱ་མི་གུང་ཁྲན་ཏང་ནི་དངོས་ཤུགས་བརྒྱུད་གསུམ་གི་ཐོག་ནས་ད་དེ་ཚགས་ཚུད་པོ་དེ་མེད་པ་བཟོ་ཡག་གི་ཐབས་ཤེས་ཞེ་པོ་བྱས་བསྡད་གི་ཡོད་རེད་དེ་འདྲས་གི་ཐོག་ལ་ཡག་ད་ང་ཚོས་ཏན་ཏན་གཟབ་གཟབ་བྱས་ཡིད་ཡིད་གཟབ་ཞེ་པོ་ཅིག་མ་བྱས་ན་དེ་འདྲའི་དོན་ནི་དེ་རིང་ཁ་སང་གི་དྲ་རྒྱ་དང་དེ་འདྲས་ཀྱི་ཐོག་ནས་བརྒྱུད་ནས་ད་མགོ་སྐོར་བཏང་བྱས་ཨ་ནི་ཁ་ཤས་ཀྱིས་དེ་འདྲས་ཀྱི་ད་མགོ་སྐོར་འོག་ལ་ཚུད་བྱས་ད་ང་ཚོ་གི་དུས་ཚོད་བཟང་པོ་རྒྱལ་བ་སྐུ་མདུན་མཆོག་དེ་ཉིད་ཨ་ནི་སྐུ་འཚོ་བཞུགས་ཀྱི་ཐོག་ཏུ་གཞིས་བྱེས་མཉམ་འཛོམས་ཡོང་ཡག་གི་ཆེད་དུ་འབད་བརྩོན་མ་བྱས་པར་དེ་འདྲའི་གནས་ཚུལ་ཆགས་ཀྱི་ཆོག་གི་དེ་འདྲའི་ཐོག་ལ་མགོ་སྐོར་ཚུད་བྱས་དེ་ནི་ཏན་ཏན་ད་འཐུས་ཤོར་ཨོ་ཆེན་པོ་ག་རེ་ཟེར་དགོས་རེད་དཀའ་ངལ་མང་པོ་ཞིག་འཕྲད་ཡ་ཉེན་ཁ་འདུག་ལ་སྔ་རྗེས་ལ་ག་ལ་གང་འཚམ་ཅིག་ཚང་མས་མཁྱེན་གྱི་ཡོད་རེད་དེ་འདྲས་ཡོང་གི་རེད་དེང་དུས་ད་ང་རང་ཚོས་དངོས་གནས་དྲང་གནས་གི་ཅིག་ག་རེ་བཤད་དེ་མ་ཤེས་ན་ཡོས་ལ་བབ་རྒྱུ་རྩམ་པ་ཟེར་བ་ནང་བཞིན་གི་ང་ཚོས་དངོས་གནས་དྲང་གནས་བོད་ནང་ལ་ཡོད་མི་མང་ཚོ་གི་དཀའ་སྡུག་དང་ཨ་ནེ་ཉིན་མོ་འཁྱོལ་ན་མཚན་མོ་མ་འཁྱོལ་བའི་གནས་སྟངས་དེ་འདྲས་ཅིག་གཏིང་ནས་ད་ང་ཚོས་འདི་སེམས་ཚོར་ཡོད་པའི་ཐད་ནས་ད་ལྟ་ལམ་བཟང་ཤོས་རྒྱ་ནག་གི་གནས་བབ་འཛམ་བུ་གླིང་གི་གནས་བབ་མཐའ་དག་ལ་བལྟས་པ་ཡིན་ན་ལས་ད་གཉིས་སྨན་དབུ་མའི་ལམ་འདིའི་སྟེང་ནས་ད་ཅིག་གཞིས་བྱེས་མཉམ་འཛོམས་ཡོང་ཡག་ལ་དངོས་གནས་དྲང་གནས་ཀྱི་གྲུབ་འབྲས་ཐོན་ཐུབ་ཡག་གི་ཨ་ནི་ཅིག་ལམ་བཟང་པོ་ཅིག་རེད་དེའི་ཐོག་ལ་ཡང་ང་ཚོས་འདུས་བདག་ཏུ་མ་བཟུང་ན་གཅིག་ཏུ་སྒྲིལ་བྱས་འགྲོ་ཐུབ་ཡ་བྱེད་དགོས་ཡ་འདི་ལྟ་ངའི་བསམ་པ་ལ་གནད་འགག་ཆེ་ཤོས་ཅིག་མཐོང་གི་འདུག་དེའི་ཐོག་ལ་ཡ་ད་ཚང་མ་ལོག་གི་ཤ་རྒྱུས་བྱེད་ཆེད་འབད་བརྩོན་ཆེ་བ་ཅིག་མཐོང་གི་འདུག་ཟེར་ངས་འདི་འདྲ་ཅིག་དྲན་གི་འདུག་ལགས་འོང། ལགས་སོ་དགའ་ལྡན་ཚོགས་ཆེན་དབུ་ཟུར་དགེ་བཤེས་ནོར་བཟང་ལགས་དེ་རིང་ང་ཚོའི་ལེ་ཚན་ནང་ལ་ཕེབས་བྱས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་སྐབས་དེ་དུས་ཀྱི་བོད་ནང་གི་རྒྱ་ཆེའི་མི་མང་ཚོའི་སེམས་ཤུགས་དང་བསམ་བློའི་མངོན་འདོད་སོགས་ཀྱི་སྐོར་དང། ད་ལྟའི་གི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་འཚོ་བཞུགས་ཀྱི་སྐབས་དེ་ལ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་གི་ད་བོད་མི་ཚོ་གི་འཐུས་ཤོར་གཙོ་བོ་དེ་ག་རེ་ལ་འགྲོ་གི་ཡོད་མེད་དང་ཡིད་གཟབ་བྱེད་དགོས་པའི་གཙོ་བོ་ག་རེ་ཡིན་པའི་སྐོར་ལ་དགེ་བཤེས་ལགས་ཀྱིས་དགོངས་ཚུལ་གསལ་པོ་ཅིག་གསུངས་སོང་ཨ་བཀའ་དྲིན་ཆེ་ཞུ་གི་ཡིན། ང་བོད་རྒྱ་ཆེ་བའི་ཐུགས་རྗེ་ཆེ་གནང། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་མཁའ་འགྲོ་གཡང་འཛོམས་ཡིན། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དབང་མོ་ལགས་དང་ལྷན་དུ་བོད་ཀྱི་ཁོར་ཡུག་གི་གནས་སྟངས་དང་རྒྱལ་སྤྱིའི་ཁྲོད་དོ་སྣང་དང་འབྲེལ་བའི་སྐོར་གླེང་མོལ་ཞུས་པ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་དང་ལྷན་དུ་འཛམ་བུ་གླིང་དེའི་ནང་བོད་ཀྱི་ཁོར་ཡུག་དེའི་གལ་འགངས་ཆེ་ཆུང་ཇི་ཙམ་ཞིག་ཡིན་མིན་ཐད་ང་ཚོ་གླེང་མོལ་ཞུ་རྒྱུ་ཡིན། བདེ་ཆེན་དཔལ་མོ་ལགས་ཐོག་མར་ང་ཚོ་གླེང་མོལ་གྱི་དུས་ཚོད་གནང་བ་དེ་ལ་བཀའ་དྲིན་ཆེ་ཟེར་ཞུ་རྒྱུ་ཡིན། ཐུགས་རྗེ་གནང། བདེ་ཆེན་དཔལ་མོ་ལགས་ད་སང་ཉིན་འཛམ་གླིང་གོ་ལའི་ཉིན་མོ་ཆགས་བསྡད་ཀྱི་འདུག་འདི་དང་འབྲེལ་བའི་ཐོག་ལ་དེ་ལ་ཚོགས་འདུ་ཆེན་པོ་ཞིག་ཚོགས་གནང་གི་འདུག་ད་ཐོག་མར་ང་ཚོའི་ད་རླུང་འཕྲིན་གསན་མཁན་ཡོངས་ལ་ད་བོད་ཀྱི་ཁོར་ཡུག་དེ་འཛམ་བུ་གླིང་དེའི་ནང་ལོགས་ལ་གལ

ཐ་ནི་ཁ་ལག་རེད་མི་མང་འདི་ཚོ་དམིགས་བསལ་གྱི་གཞོན་སྐྱེས་འདི་ཚོ་ད་དུས་ཀྱི་ཁོར་ཡུག་གི་ལ་གོ་རྟོགས་ཆེ་དྲགས་དང་དེ་ནི་མ་ཟད་གནམ་གཤིས་འགྱུར་ལྡོག་གི་རྐྱེན་གྱིས་འདི་ཚོ་མི་མང་ལ་འཚོ་བ་འདི་ཚོ་ལ་དཀའ་ངལ་ཤུགས་ཆེན་པོ་སྤྲད་དུས་སྐབས་སུ་ལ་ད་མི་མང་གི་ཡར་ལངས་བྱས་རྒྱ་ནག་ད་ཁོ་རང་ཚོ་ལུང་པ་གྱི་གཞུང་ལ་གནོན་ཤུགས་སྤྲད་དང་དེ་མ་ཟད་ཀྱི་རྒྱ་ནག་གི་ཡང་འདི་ཁོ་ལག་རེད་ཁོ་ཚོ་ལུང་པ་ལ་ནི། ཁ་ལོ་འཛུགས་སྐྲུན་འདི་འདྲའི་བྱེད་དུས་སྐབས་སུ་ལ་ཡང་དེ་འདྲའི་གི་ངོ་རྒོལ་བྱེད་ཡས་དང་དེ་འདྲའི་གི་ཐའི་ལེན་དམིགས་བསལ་གྱི་ཐའི་ལེན་གྱི་ས་ཁུལ་ནང་ལོགས་ལ་ཨ་ནི Civil Society ལ་ནི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་ཚོ་མང་པོ་ཅིག་དེ་འདྲའི་ཚོགས་པ་བཟོས་ནི་ཡང་དེ་ཚོ་གིས་ནི་དམིགས་བསལ་གྱི་ད་ལྟ་རྫ་ཆུ་སྒང་ར་ཁོ་ཚོ་ལུང་པ་ལ་མར་རྒྱུགས་དུས་སྐབས་སུ་ལ་ནི་མེ་ཀོང་ལ་ནི་མེ་ཀོང་སྒང་ལ་ཁོ་རང་རྒྱ་ནག་གཞུང་གིས་ནི་ཆུ་རགས་མང་པོ་ཅིག་བརྒྱབ་པའི་ནང་གི་དུའང་ཁོ་ཚོ་ས་ཁུལ་ལ་ཡིན་ནའང་དེའི་དུས་སྐབས་སུ་ལ་མི་མང་འདི་ཚོ་ངོ་ལོག་ཅིག་བྱས་འདི་གི་ཆུ་རགས་དེ་འདྲའི་ཆེན་པོ་དགོས་ཡས་མི་འདུག་དེ་ང་རང་ཚོ་གི་འཚོ་བ་ལ་ནམ་རྒྱུན་དུ་ཆུ་དེ་ག་འདྲས་ནའང་འདི་གི་འཚོ་བ་དེ་ང་ཚོ་སྐྱེལ་ཐུབ་ཀྱི་འདུག་དེ་འདྲས་ཁ་ལོ་ཆུ་རགས་ཆེན་པོ་རྒྱབ་པ་འདྲ་ཅིག་ན་འཛུགས་སྐྲུན་ཆེན་པོ་འདི་ཚོ་ཕྱིན་ནས་འདི་ཚོ་གི་ཁེ་ཕན་ཚང་མ་གཞུང་དང་འདི་གི་ཁ་ལོ་མི་ཁ་ལོ་མི་ད་རྒྱུ་ཕྱུག་པ་འདི་ཚོ་ཡོད་པ་ཁོ་རང་ཚོ་གི་འགྲོ་སོང་བཏང་ཡོད་ད investment བྱེད་ཀྱི་འདུག་ཨོ་འདི་ཚོ་ལ་ཁེ་བཟང་རག་གི་འདུག་ཁེ་ཕན་འདི་ཚོ་ཚང་མ་མི་ཕྱུག་པ་དང་གཞུང་ལ་འགྲོ་གི་འདུག་དེ་མི་མང་སྐྱོ་བ་དང་འདི་ཚོ་ས་གནས་ལ་གནས་འདི་གའི་མི་མང་འདི་ཚོ་ལ་གྱོང་གུན་མ་གཞི་ཁེ་ཕན་ཁྱོན་ནས་མི་འདུག་ཟེར་ལ་ཁོ་རང་ཚོ་གིས་འདིར་གསུངས་འདི་ཨ་འདི་ཚོ་ཚོར་བ་འདི་ཚོ་ཤུགས་ཆེན་པོ་ཅིག་སྐྱེས་བསྡད་པ་རེད་བ། དེ་མ་ཟད་གནམ་གཤིས་འགྱུར་ལྡོག་འདི་ད་དེང་སང Paris Agreement sign བྱས་རེད་དེ་ཚོས་འདི་ནང་བཞིན་གྱི་ལོ་ལྟར་རེ་བཞིན་ང་ཚོ་ད Climate Conference དེ་ཚོགས་པ་རེད་བ། དེ་ཡིན་དུས་སྐབས་སུ་ལ་གཞོན་སྐྱེས་འདི་ཚོ་ལ་ཡང་ཁ་ལོ་གནམ་གཤིས་འགྱུར་ལྡོག་གི་དང་འདི་ཚོ་གི་ཁོར་ཡུག་གི་གལ་ཆེན་པོ་ཡིན་པ་དེ་སྒང་ལ་ཁ་ལོ་རེད། མཐོང་རྒྱ་གུས་ཀ་ཆེ་རུ་འགྲོ་དུས་སྐབས་སུ་ལ་ནི་འདི་ཚོ་མི་ཁ་ལོ་གཞོན་སྐྱེས་འདི་ཚོ་མང་བ་འདི་ཤེས་ཀྱི་འདུག་ཨ་དེ་ནང་ལོགས་ལ་ཁ་ལོ་རེད་ད་དོ་སྣང་བྱས་ད་འདི་ཚོ་གི་ཨ་ནི་ཤུགས་རྐྱེན་ཤུགས་ཆེན་པོ་ཅིག་གཞུང་ལ་སྤྲད་དེ་ཡོད་ཨ་ནི་དེ་ནང་བཞིན་གི་ད་ད་མ་འོངས་པ་ད་ཁ་ལོག་རེད་རྒྱ་ནག་གཞུང་གི་ད་ད་ཁ་ལོག་འཛམ་བུ་གླིང་གི་ད་ལུང་པ་གཞན་པ་གཞན་པའི་ས་ཁུལ་ནང་ལོགས་ལ་ཨ་ནི coal གི་ཁ་ལོག་རེད་ད་བཟོ་གྲྭ་འདི་ཚོ་ཡོད་ར་ཨ་འོ་དེ coal གི་བཟོ་གྲྭ་འདི་ཚོ་བཙུགས་ཀྱི་མེད་ལ་ནི་ཁོ་རང་ཚོ་གི་ཡང་འདི་ངོས་ལེན་བྱས་ཡོད་རེད

དམིགས་བསལ་གྱི་ད་ལྟ་ཆུ་རགས་ཆེན་པོ་དེ་འདྲ་གན་གི་དཀའ་ངལ་འདི་ཚོ་འབྱུང་མ་མང་བ་ག་རེ་ལབ་དགོས་རེད། ལུང་པ་གཞན་པ་ལ་ཉུང་དུ་འགྲོ་གི་རེད་བསམ་གྱི་འདུག་ད་དམིགས་བསལ་ང་ཚོ་བོད་ས་ཁུལ་དུ་ཡིན་ན་ཨ་ནི་འདི་རྒྱ་ནག་རྒྱ་ནག་གཞུང་གིས་ད་དམིགས་བསལ་ཚང་མ་ད་མངའ་དབང་ཡོད་དུས་སྐབས་སུ་ལ་ཨ་ནི་ཁོ་རང་ཚོ་གི་བདག་དབང་ཚང་མ་ཡོད་དུས་སྐབས་སུ་ལ་ཨ་ནི་འདི་ནང་ལོགས་ལ་ཨ་ནི་ང་ཚོ་བོད་ས་ཁུལ་འདི་ལ་དམིགས་བསལ་གྱི་འོ་དེ་ཚོ་ས་ཁུལ་ལ་ཆུ་མང་པོ་ཡོད་དུས་སྐབས་སུ་ལ་ཨ་ནི་འཛུགས་སྐྲུན་མང་དུ་འགྲོ་བ་དང་ཨ་ནི་གཏེར་ཁ་སྔོག་འདོན་མང་དུ་འགྲོ་བ་དང་ད་དེ་ཁོ་རང་ཚོ་གི་ད

ཨ་ནི་ང་ཚོ་གིས་ད་ཕ་གི་ལ་འགྲོ་དུས་སྐབས་སུ་ལ་ཨ་ནི་ད་ང་ཚོ་ཕ་གི་ལ་བཅར་དུས་སྐབས་སུ་ལ་ཨ་ནི་ང་ཚོ་གཞུང་གཅིག་གི་ངོ་ངོ་ཚབ་འགྲོ་གི་ད་ག་རེ་ལབ་དགོས་རེད་ད་ངོ་ཚོ་ལུང་པར་མེད་དུས་སྐབས་སུ་ལ་ད་ང་ཚོ་བོད་པ་གཅིག་མི་རིགས་ཞིག་ནས་ཁ་ལོ་གཞུང་གི་ད་ལྟ་བཙན་བྱོལ་གཞུང་གི་ངོ་ཚབ་འགྲོ་གི་ཡོད་ར་ཨ་བོད་པ་མི་རིགས་ཀྱི་ངོ་ཚབ་འགྲོ་གི་ཡོད་རེད་མ་གཏོགས་ང་ཚོ་ལུང་པ་གཅིག་གི་ངོ་ཚབ་འགྲོ་གི་མེད་དུས་སྐབས་སུ་ལ་ང་ཚོ་ལ་ད་འདི་ཡོད་མ་རེད་རྐུབ་བཀྱག་དང་ད་འདི་ཐོབ་ཐང་འདི་ཡོད་མ་རེད་ར་ལུང་པ་གཞན་པ་ནང་བཞིན་ཡིན་ན་ཡང་ང་ཚོ་གིས་ཕ་གི་ལ་བཅར་དུས་སྐབས་སུ་ལ་ཁ་ལོ་རྒྱ་ནག་གི་ཁ་ལོ་སྟོབས་ཤུགས་ཆེ་དྲགས་ནས་འདི་ཡི་ང་ཚོ་ལ་ཡང་ཚོར་བ་ཤུགས་ཆེན་པོ་བྱུང་སོང་འདི་ཡི་ང་ཚོ་གི་ལས་འགུལ་སྤེལ་ན་རེད་ང་ཚོ་གི་སྡིངས་ཆ་རག་ན་རེད་ང་ཚོ་འདི་ལ་ཡང་དཀའ་ལས་ཁག་པོ་ཆགས་འདུག་འདུག་ར། ཨ་ནི། དམིགས་བསལ་གྱི་ད་ད་ལྟ་ང་ཚོ་ག་རེ་ཁ་སང་ཉེ་ཆར COP twenty six ལ་ཡིན་ན་རེད་ར། ང་ཚོ་ཕ་གི་ལ་ཡ་བཅར་དུས་སྐབས་སུ་ལ་ཡ་ང་ཚོ་བོད་ཀྱི་གནད་དོན་ཐོག་ལ་ཡ་བོད་ལབ་ནས་ཤེས་ཀྱི་ཤེས་ཀྱི་མི་འདུག་ཁོང་ཚོ་གི་ར། དམིགས་བསལ་ཁོང་ཚོ་ག་རེ་ཞིག་ལབ་ན་ད་ད་ལྟ Nepal ནས་ཡོད་ར་ཨ་ནི་རྒྱ་གར་ནས་ཡིན་ན་རེད་ཁོ་ཚོ་ཚང་མ་ང་ཚོ་བོད་ཀྱི་ས་ཁྲ་སྟོན་གྱི་རེད་བོད་ཀྱི་ད་སྐོར་ལ་བཤད་ཀྱི་རེད་ཡིན་ན་ཡང་ཁོ་ཚོ Hindu Kush Himalaya ལབ་ནས་མིང་ཡོད་ར་འོ་འདྲ་ཅིག་མིང་ཅིག་བརྗོད་ཡ་ད་ཨ་ནི་ག་རེ་འོ་འདྲ་ཅིག་མ་ཤེས་ང་ཚོ་བོད་ཀྱི་མིང་མ་བརྗོད་བེད་སྤྱོད་གཏོང་གི་མི་འདུག་ཨ་འདི་ཡིན་ན་ང་ཚོ་ཡི་ད་དྲི་བ་བཀོད་དུས་སྐབས་སུ་འདི་ང་ཚོ་བོད་ནས་རེད Tibetan Plateau ནས་ང་ཚོ་ཆུ་དེ་ཚང་མ Tibetan Plateau ནས་འདི་སྐོར་ལ་ནི་ང་ཚོ་གོ་སྐབས་ག་དུས་རག་ཡོད་ལབ་ན་ང་ཚོ་དྲི་བ་བཀོད་དུས་སྐབས་སུ་ལ་ཡ་ང་ཚོ་ད་འོ་ནི་མ་ཤེས་གོ་སྐབས་རག་གི་མེད་ར་ང་ཚོ་ད་ང་ཚོ་ཚོགས་འདུ་ག་ཡིན་ན་ང་ཚོ་བོད་པའི་གི་ད་ཁོར་ཡུག་དང་རེད་ཨ་ནི་འདི་གི་ཨེ་ཤི་ཡའི་གི་ད་ཁོར་ཡུག་དང་དེ་ཚོ་འབྲེལ་བ་ཡོད་དུས་སྐབས་སུ་ལ་ང་ཚོ་འོ་འདི་ལ་ག་དུས་མང་པོ་རྒྱ་ནག་ཡོད་སའི་གི་ད་ཡོད་ར་ཚོགས་འདུ་འོ་འདི་ཚོ་ལ་ང་ཚོ་ཚོགས་འདུ་གང་མང་པོ་བཅར་ཐུབ་ཡག་གི་འབད་བརྩོན་བྱེད་ཀྱི་ཡོད། འོ་འདི་ང་ཚོ་ཚོགས་འདུ་ཡར་བཅར་དུས་སྐབས་སུ་ལ་ཨ་ནི་ག་རེ་ང་ཚོ་གི་བོད་ཀྱི་གནད་དོན་སྒང་ལ་ནི་དྲི་བ་བཏང་ན་ཡོད་ར་ཨ་ནི་དམིགས་བསལ་གི་ང་ཚོ་བོད་དེ་གལ་ཆེན་པོ་རེད་ཨ་ནི་རྒྱ་ནག་གི་སྲིད་ཇུས་དེ་འདྲས་དེ་འདྲས་པའི་རྐྱེན་གྱིས་ཨ་ནི་ཁོར་ཡུག་དེ་འདྲས་དེ་འདྲས་གནོད་སྐྱོན་བྱས་འདུག་ཡིན་ན་ཡང་ཨ་ནི་རྒྱ་ནག་གཞུང་གི་དེ་འདྲས་དེ་འདྲས་ད་ཁ་ལོ་ཏག་ཏག་བྱེད་ཀྱི་མི་འདུག་ལབ་ནས་ཡོད་ར་ད་ང་ཚོ་གི་འཛུགས་སྐྲུན་གཅིག་བྱས་པ་ན Impact Assessment ནན་བྱེད་དགོས། འདི་གི་གནོད་སྐྱོན་ག་འདྲ་བྱུང་གི་འདུག་འོ་དེ་གཉིས་ནི་ཁོ་རང་ཁོ་ཚོ་གིས་ཉམས་ཞིབ་བྱེད་དགོས་ར། འདི་ཚོ་ཉམས་ཞིབ་ཏག་ཏག་བྱེད་ཀྱི་མི་འདུག་ཨ་ནི་འདི་ཚོ་གིས་ནི་མི་དམངས་གནས་སྤོས་བྱེད་རྒྱུ་འདི་ཚོ་ཡང་ཡང་འཚོ་བ་འདི་ཚོ་ལ་ལྟ་རྟོག་བྱེད་ཀྱི་མི་འདུག་ལབ་ནས་ང་ཚོ་གིས་ད་དྲི་བ་འདི་ཚོ་ཡར་ཨ་ནི་ང་ཚོ་ད་གནས་ཚུལ་འདི་ཚོ Facts and Figures འདི་ཚོ་ཡར་སྤྲད་དུས་སྐབས་སུ་ལ་ཁོ་ཚོས་མ་ཤེས་དུས་སྐབས་སུ་ལ། ཁོ་ཚོ་གིས་མཚམས་མཚམས་གཡོལ་གྱི་འདུག་ཁོ་ཚོ་གིས་དྲི་བ་འདི་ཚོ་ཡོད་ར་དྲི་བ་འདི་ཚོ་ལན་མ་རྒྱབ་པར་ད་ཨ་ནི་ཁ་ཤས་ཡང་ག་རེ་ལབ་དགོས་རེད་ད་ང་ཚོ་ག་རེ་ལབ་དགོས་རེད། དེ། ཁོ་ཚོ་གིས་ད་སྐད་ཆ་འདི་ཚོ་ཡོད་ར་ཡ་མ་བྱེད་འགྲོ་ཅིག་ཁོ་ཚོ་གིས་རྒྱ་ནག་གི་ཤུགས་རྐྱེན་ལ་བལྟས་ནས་ར། ཨ་ནི་དམིགས་བསལ་གྱིས་ང་ཚོ་གིས་ད་ཐ་ན་ལུང་པའི་གི་མང་པོ་ཅིག་སྐུ་ཚབ་མང་པོ་ཅིག་གིས་ད་ཁོ་རང་ཚོ་གིས་འདི་ཡོད་རེད pavilion ནང་ཡོད་ར་ཁོ་ཚོ་གི office ཅིག་ཅིག་ཅིག་ཡོད་རེད། ཨ་ནི་འོ་དེ་ཚོ་ནང་ལོགས་ལ་ང་ཚོ་ཡར་བཅར་བྱས་ང་ཚོ་གི་ཡིག་ཆ་དེ་ཚོ་འཁྱེར་བྱས་ཨ་ནི་ཁོ་ཚོ་ནང་ལོགས་ལ་ང་ཚོ་བོད་དེ་གལ་ཆེན་པོ་ཡིན་པ་དང་ཨ་ནི་བོད་དེ་འཛམ་བུ་གླིང་སྣེ་གསུམ་པ་ཡིན་པ་དང་དེ་གི་གངས་རི་འདི་ཚོ་བཞུར་འགྲོ་གི་ཡོད་པ་དང། གནམ་གཤིས་འགྱུར་ལྡོག་དེ་གི་ད་རྐྱེན་དེ་གཙོ་བོ་དེ་མང་ཤོས་དེ་ང་ཚོ་བོད་ས་ཁུལ་ལ་འཁེལ་བསྡད་ཡོད་ར་ག་རེ་ལབ་ན་ས་ཆ་གཞན་དང་ལྡབ་གཉིས་ཀྱིས་ང་ཚོ་བརྩིས་ན་ལྡབ་གཉིས་ཀྱིས་ང་ཚོ་བོད་དེ་ཚ་དྲོད་ཆེ་བ་བྱས། གངས་འདི་ཚོ་ང་ཚོ་བོད་ས་ཁུལ་དེ་ལ་གངས་མང་པོ་ཡོད་དུས་སྐབས་སུ་ལ་གངས་འདི་ཚོ་རྙེད་ནས་བཞུར་འགྲོ། དེ་འདྲས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་དུས་ང་ཚོ་དེ་ཚོ་ཨེ་འདྲས་ཕྱིན་ནས་ཡ་ད་སྐུ་ཚབ་དེ་ཚོ་མཇལ་དུས་སྐབས་སུ་ལ་དེ་ཚོ་དཀའ་ངལ་དེ་ཚོ་བཤད་ཀྱི་ཡོད་ད་བཤད་དུས་སྐབས་སུ་ལ་ནི་ཁོ་ཚོ་གིས་དེ་རེད་ངོས་ལེན་བྱེད་ཀྱི་འདུག་ཡིན་ན་ཡང་ཡང་ཁོ་ཚོ་ཡོད་རེད་བ་ད་སྐད་ཆ་བཤད་དུས་སྐབས་སུ་ལ་ནི་ང་ཚོ་བོད་སྐོར་ལ་ནི་ཨེ་འདྲས་བཤད་ཀྱི་ཡོད་མེད་ད་ང་ཚོ་གི་ཐེ་ཚོམ་འདྲ་པོ་ཞིག་འདུག་ག་རེ་ལབ་ན་དེ་རྒྱ་ནག་གི་སྟོབས་ཤུགས་ཆེ་དྲགས་འདུག་བ་ཨ་ནི་ང་ཚོ་ཧ་ཅང་ཕ་ཡུལ་བྷེ་སྡུག་ག་ཡིན་ན་རེད་ད Antony Blinken རེད། ཁོ་རང་ཚོ་མཉམ་དུ་ལ་ང་ཚོ་མཇལ་འཕྲད་བྱུང་སོང། ཨ་ནི་ཁོ་ཚོ་ལ་ཡིག་ཆ་ཕུལ་ཡས་བྱུང་སོང། ཨ་ནི་འདི་ནང་བཞིན་གྱི་ད་ང་ཚོ་ལུང་པ་གཞན་པ་ཡོད་སྐུ་ཚབ་ད་ཕྱི་རེ་ཕྱི་ཚེ་ཡོད་ར་དཔོན་པོ་འདི་ཚོ་ཚང་མ་མང་པོ་ཅིག་ལ་ང་ཚོ་གང་ཐུབ་ཐུབ་བྱས་འདི་ཞུ་ཡས་འབད་བརྩོན་བྱས། ཨ་ནི་ཤོག་བུ་འདི་ཚོ་ཡོད་ར་ཨ་ནི་ང་ཚོ་གི་ད་ང་ཚོ་ཨེ་འདྲས་ཕྱིན་ནས་ཤོག་བུ་འདི་ཚོ་འདྲ་མི་འདྲ་བཀྲམ་ཆོག་གི་མ་རེད་པ་ནང་ལོགས་ལ་ཚོགས་འདུའི་ནང་དུ་ཤར་ཚར་དུས་སྐབས་སུ་ལ་མི་ཕར་ཚུར་བཤད་བྱས་སྐད་ཆ་བཤད་བྱས་ཨ་ནི་འདིའི་སྒང་ལ་ནི་ཤོག་བུ་འདི་ཅིག་སྤྲད་ཐུབ་ན་སྤྲད་མ་གཏོགས་ང་ཚོ་ཨེ་འདྲས་ཕྱིན་ཤོག་བུ་འདྲ་མི་འདྲ་བཀྲམ་ཡས་དང་རྒྱ་རེད་དང།

ཡིན་ན་ཡང་ང་ཚོས་ཀྱིས་ཞུ་ཁོ་ཚོ་ལ་ད་ཡར་ཞུ་གར་འགྲོ་དུས་སྐབས་སུ་ལ་ཁྱེད་རང་ཚོ་གི་ཆུ་དེ་ནི་སླེབ་ས་དེ་གཙོ་བོ་དེ་ང་ཚོ་བོད་ནས་རེད། ཡིན་ན་ཡང་ད་བོད་ཆུ་སྒང་ལ་ད་ལྟ་རྒྱ་ནག་གིས་ད་ཆུ་རགས་མང་པོ་ཅིག་བརྒྱབ་གནང་གི་ཡོད་རེད། ད་ལྟ་ལོ་ལྔ་ཚན་བཅུ་བཞི་ནང་ལོགས་ལ་ད་ཁོ་ཚོ་ཆུ་རགས་ཆེན་པོ་ཅིག་རྒྱག་ཡས་འཆར་གཞི་ཡོད་རེད། ཉིང་ཁྲི་ས་ཁུལ་ནང་ལོགས་ལ། ཨ་ནི་མེ་ཏོག་རྫོང་ནང་ལོགས་ལ་ནི་ཆུ་རགས་ཆེན་པོ་ཅིག་རྒྱག་ཡས་ས་ཁུལ་ད་འཆར་གཞི་ཡོད་དེ་ཡང་ཆུ་རགས་ཆེན་པོ་དེ་རྒྱག་པ་ནི་ཁྱེད་རང་ཚོ་ང་ཚོ་བོད་པའི

ཁྱེད་རང་ཚོ་ཕ་ཡིས་བག་ལ་དེ་ཞིག་ལ་ཕེབས་ནས་ཉམས་ཞིབ་བྱས་ཡོད་ན་རེད་ཁྱེད་རང་ཚོ་ཕེབས་ཤོག་ཟེར་བ། དེ་ཚོ་གིས་ང་ཚོར་འདི་མཉམ་དུ་ལ་གོ་བསྡུར་བྱས་ཡོད་རེད། ཁྱེད་རང་ཚོ་གིས་འདི་ཇི་ལྟར་ལས་བྱེད་རོགས་ད། སྒོ་ཕྱི་གཙུག་ཏུ་ང་ཚོ་གིས་འདི་མཉམ་དུ་ལ་འདི་བྱེད་དགོས་ལ་ཁྱེད་རང་ཚོ་གིས་ད་འདི་ཞིག། ཆོག་ཁ་ལོག་རེད། ཁྱེད་རང་ཚོ་ང་ཚོ་ལ་གཡུག་རྒྱུ་འགྲོ་བཞིན་རེད་ཡང་ཁྱེད་རང་ཚོ་ཡང་ཕྱིན་ན་ཡང་ང་ཚོ་གིས་བྱེད་དགོས་འགྲོ་ལ་ཅིག་གྱུར་བ། འོན་ཏེ་ཅི་རྣམ་འགྱུར་ཨེ་འདྲ་འདྲ་པོ་ཞིག་སྟོན་གནང་གི་འདུག་ར། འདི་གིས་ཁོང་ཚོ་གིས་བོད་པའི་གི་དེ་ཡང།

རྗེས་མ་ཡང་བོད་དོན་དང་འབྲེལ་བའི་རེད་བོད་ཀྱི་ཁོར་ཡུག་དང་འབྲེལ་བའི་ཐོག་ལ་ཁོང་རང་ཚོས་གླེང་སློང་རོགས་གནང་གི་རེད་བསམ་གྱི་འདུག་དེ། ད་ང་ཚོ་དང་རེ་བ་བཟང་ས་ལ་བྱས་ཅིག་ཡོད་ར་ད་ང་ཚོ་འདི་ཡོད་ར་བོད་པའི་གེ་ཤི་སེ་ན་ར་ད་ང་ཚོ་གི་ག་རེ་ན་ཡང་ང་ཚོ་གི་འབད་བརྩོན་དེ་ག་རེ་ལབ་ན་ད་བོད། དེ་ལ། གཅིག་གཙོ་བོ་དེ་ག་རེ་ལབ་ན་ང་ཚོ་ཕ་གི་ལ་བཅར་བ་ཙམ་གྱིས་ང་ཚོ་བོད་པའི་གི་སྐུ་ཚབ་ཅིག་དེ་སླེབས་འདུག་ཟེར་ལབ་ནས་ཡོད་ར་ད་དེ་ཁོར་ཡུག་གི་ཚོགས་ཆེན་དེ་ནང་ང་ཚོ་བོད་པ་འདི་ཚོས་ཀྱི་ཁོར་ཡུག་དེ་གལ་ཆེན་པོ་ཡིན་པ་བརྩི་གི་ཡོད་པ་དང་འདི་གི་སྲུང་སྐྱོབ་བྱེད་ཡས་ལ་ང་ཚོས་འབད་བརྩོན་བྱེད་ཀྱི་འདུག་ད་འདི་ལ་ང་ཚོ་གི་ཨེ་འདྲས་ཅིག་ཁོ་ཚོ་གི་ད་ཐད་ཀར་གྱི་འདིའི་སྒང་ལ་ད་ང་ཚོ་གི་ལབ་རྒྱུ་ད་ཅིག་ཡོད་ར five point call for action ཅིག་ཡོད་དོན་ཚན་ལྔ་ལབ་ནས་ར་འོ་འདི་ཁོ་ཚོ་གི་ཁ་ལོ་ར་ཐད་ཀར་གྱི་འདི་ཚང་མ་ལག་ལེན་བསྟར་མ་ཐུབ་ན་ཡང་ར་ཨ་ནི་ཁོ་ཚོ་གི་ཁ་ལོ་ད་འདི་ལ ok ཁོ་ཚོ་གི demand འདི་འདི་འདི་འདུག་ལབ་ནས་ཡོད་ར་འབོད་སྐུལ་འདི་འདི་འདུག་ལབ་ནས་ཁོ་རང་ཚོ་གི་ད་ཧ་གོ་གི་ར་མཁྱེན་རྟོགས་ཅིག་ཡོང་གི་རེད་བསམ་གྱི་འདུག་ར་དེ་ཡི་དུས་སྐབས་སུ་ལ་མཇུག་མ་མ་འོངས་པར་ཁོང་རང་ཚོ་རྒྱ་མི་མཉམ་དུ་ལ་ཡི་ཅིག་བཀའ་མོལ་བྱུང་དུས་སྐབས་སུ་ལ། བོད་ཀྱི་གནད་དོན་སྒང་སླེབས་པ་དེ་བྱས་ནས་ཁོར་ཡུག་སྒང་སླེབས་པ་དེ་བྱས་ནས་ང་ཚོ་བོད་ཀྱི་ད་ཁ་ལ་བོད་པ་མི་རིགས་ཅིག་གི་ད་བོད་མི་སྒྲིག་འཛུགས་ཀྱི Demand ག་རེ་ཡིན་པ་ཁོང་ཚོས་ཞིག་མཁྱེན་རྟོགས་ཡོང་དགོས་པ། མ་འོངས་པར་ང་ཚོ་ཏན་ཏན་ཅིག་བྱས་ནས་ཁྱད་པར་ཅིག་བཟོ་གི་རེད་བསམ་གྱི་འདུག་ཁོང་རང་ཚོ་རྒྱ་ནག་དང།

ཁོ་ཚོ་ཤུགས་ཆེན་པོ་ཞིག་བཏོན་གནང་འདུག་དེ་ཤོག་གྲངས་གཉིས་ཙམ་ཞིག་བོད་པའི་ཁོར་ཡུག་ལ་དམིགས་བསལ་གྱི་དོ་སྣང་བྱེད་བྱ་བ་འདི་སྒང་ལ་ཡང་ག་རེ་བོད་པའི་ཁོར་ཡུག་གལ་ཆེན་པོ་ཡིན་པ་དང་རྒྱ་ནག་གཞུང་གིས་དེ་ནང་ལ་སྲུང་སྐྱོབ་བྱེད་དགོས་པ་དང་དེ་ཚོ་གི་འཛུགས་སྐྲུན་དེ་ཚོ་ཡིན་ན་ཡང་བྱེད་དུས་སྐབས་སུ་ལ Impact Assessment དེ་ཚོ་བཏང་དགོས་པ་དང་དེ་ཚོ་གི་སྒང་ལ་ཡང་ཨ་རི་གཞུང་གི་ཁོ་རང་གི་ར Congressional Committee ཁོ་རང་ཚོ་གི་ཡང་དེ་ཅིག་ཡིག་ཆ་ཅིག་འདི་སྤེལ་གནང་གི་འདུག་དེ་ཚོ་ཡོད་དུས་སྐབས་སུ་ལ་ད་ཨ་རིའི་གྲོས་ཆོད་ལུང་པ་སྟོབས་ཤུགས་ཅན་གྱི་ལུང་པ་ཅིག་གིས་ཁོང་ཚོ་གི་ལས་འགུལ་གྲོས་གཞི་ཞིག་ནི་ངོས་ལེན་བྱེད་པ་དང་ལས་འགུལ་སྤེལ་བ་འགྲེལ་བརྗོད་གནང་ཡས་རེད་ཨ་ནི་ག་ལ་བ་རེད་ཁྲིམས་གྲོས་གཞི་བཟོས་པ་འགྲེལ་བརྗོད་གནང་ཡས་རེད་དེ་ནང་བཞིན་གྱི་ཨ་ནི་ལུང་པ་གཞན་པ་དང་ཡུ་རོབ་དང་དབྱིན་ཡུལ་གྱི་ལུང་པ་གཞན་པ་ཨ་རིའི་མཉམ་དུ་ལ་ཡོད་རྒྱུ་འདི་ཚོ་དམངས་གཙོ་ཅན་གྱི་ལུང་པ་ཡོད་འདི་ཚོ་ཚང་མ་གི་ཁོང་ཚོ་གི་ད་ནམ་རྒྱུན་དུ་ད་ཡས་ལུགས་སྲོལ་དུ་བ་ཨ་རི་ལ་ག་རེ་བྱེད་ནའི་ཁོང་ཚོ་གི་ད་ཅིག་བྱས་ཀྱི་ལུགས་སྲོལ་ཡོད་དུས་སྐབས་སུ་ལ་ཨ་ནི་ལུང་པ་གཞན་པ་འདི་ཚོ་ཡས་ད་རྒྱབ་སྐྱོར་བྱས་ལ་ཡས་ཁེ་ཕན་ཤུགས་ཆེན་པོ་འགྲོ་གི་རེད་བསམ་གྱི་འདུག་འདི་གི། ལགས་སོ་ད་ཕེ་ད་རྒྱ་ནག་གི་སྐུ་ཚབ་ཕ་གི་ལ་ད་ཡོང་གི་ཡོད་རེད། རེད། ད་ཡང་དེའི་སྐབས་སུ་དཔེར་ན་ད་ཡ་གཅིག་བོད་ཀྱི་ཁོར་ཡུག་དང་བོད་ཀྱི་ཁོར་ཡུག་ལ་དཔེར་ན་ད་རྒྱ་ནག་གཞུང་གི་ངོས་ནས་གཏོར་སྐྱོན་རེད། དེ་འདྲ་གི་དཔེར་ན་གཅིག་ལས་གཞི་དཔེ་དེབ་དཔེ་མེད་རོགས་དེ་དེ་འཛམ་གླིང་ཡོངས་གྲགས་རེད། ད་ཡིན་དཔེར་ན་ཁོ་རང་ཚོ་དེའི་སྐབས་སུ་དཔེར་ན་ཡང་རྒྱ་ནག་གཞུང་གི་ངོས་ནས་ཡང་དཔེར་ན་ཆོག་ཤེས་བྱས་ད་ནམ་རྒྱུན་དཔེར་ན་ཁོ་རང་ཚོ་གི་ད་གཅིག་ཁ་ལོ་རེད་བདེན་པ་ཡིན་པ་དེ་རྫུན་མ་བཟོ་ཡ་དོ་དེ་འདྲ་གི་ལས་གཞི་རུ་ཕ་གི་ཡོད་དུས་ཁོ་རང་ཚོ།
ཁོ་ཚོ་གི་ད་ད་འད་ཁ་སང་ཁ་ལོ་རེད།

དེ་གལ་ཆེན་པོ་ཡིན་པ་དང་དེ་ཡིས་ཁོར་ཡུག་དེ་ཚོ་ལ་སྲུང་སྐྱོབ་བྱེད་ཀྱི་ཡོད་པ་དང་དེ་ཚོའི་སྒང་ལ་ཡང་ཁོ་ཚོ་གིས་ལས་འགུལ་མང་པོ་ཞིག་སྤེལ་གནང་གི་འདུག་ད་གཞན་པ་ཨེ་འདྲའི་རོ་བཞིན་ད་ལོ་ད་ལོ་ནི་ཨེ་འདྲ་མི་འདུག་ཨང་སྔོན་མ་ཡིན་ན་ཡང་ཁོ་རང་ཚོ་ད་ལྟ Belt and Road Initiative ད་དམིགས་བསལ་གྱི་ཚོགས་འདུའི་སྐབས་སུ་ལ་ད་ལྟ Belt and Road Initiative སྒང་ལ་ཁོ་ཚོ་མང་པོ་ཞིག་དེ་བྱེད་ཀྱི་འདུག་ར་ཨ་ནི་ད་ལྟ Nepal དང་དེ་ཚོ་ཡིན་ན་ཡང Himalaya ལ Hindu Kush Himalaya ལ་ང་ཚོ་བོད་ས་བཀྲ་སྟོན་བྱས་ད་བོད་གལ་ཆེན་པོ་ཡིན་པ་དང་འོ་དེ་ཚོ་སྒང་ལ་ཡང་ཁོ་ཚོ་མང་པོ་ཞིག་གནང་གི་འདུག་ར་ཨ་ནི་རྒྱ་གར་བས་ཨ་ནི་ཨེ་འདྲ་རེད་ཤག་ར།

འཛམ་གླིང་ཡོངས་ལ་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་འཕྲད་དམིགས་བསལ་ད་ལྟ་ཧ་ས་ཡུ་རོབ་དང་ཨ་རི་དང་དེ་མ་ལ heat wave ཡུལ་ཡོད་དེ། བོད་ཀྱི་ཁོར་ཡུག་ཞིག་ད་ལྟ་འབྲེལ་བ་ཡོད་རེད་ལབ་ཁོ་རང་ཚོ་གིས་ཡང་ཨེ་འདྲས་ཚན་རིག་པ་ཉམས་ཞིབ་བྱེད་རྒྱུ་འདི་ཚོ་ཡང་ཨེ་འདྲས་བཏོན་གནང་གི་འདུག་ད་འདི་ཡོད་དུས་སྐབས་སུ་ལ་ང་ཚོ་བོད་པ་དེ་ཕ་གི་ལ་ཡོད་དུས་སྐབས་སུ་ལ་ང་ཚོ་འདི་བོད་པའི་ས་ཁུལ་རེད་ལབ་ང་ཚོ་གིས་ཡང་བཤད་ཀྱི་དེ་འདྲའི་གོ་སྐབས་འདྲ་ཞིག་འདུག།

ལགས་འོ་ད་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ང་ཚོ་གི་དམིགས་བསལ་གྱི་ད་ནམ་རྒྱུན་དུ་དེ་གི་ཁ་ལོ་རེད་ད་རྩོམ་དེ་ཚོ་བྲིས་དུས་དུས་སྐབས་སུ་ལེ་རེད་ད་རྒྱ་ནག་ད་རྒྱ་གར་གྱི་དམིགས་བསལ་གྱི་རྒྱ་གར་གཞུང་འགྲོ་ཡི་ན་རེད་དེ་ཚོ་གཤམ་ལ་ཡོད་ལུང་པ་མང་པོ་ཁྱོད་རང་ཚོ་ལུང་པ་དེ་ཚོ་ད་ལྟ་ཁ་མ་གྲག་ན་མཇུག་མ་མ་འོངས་པར་དཀའ་ངལ་འཕྲད་ཀྱི་རེད་ཟེར་ནས་ང་ཚོ་གི་ནམ་རྒྱུན་དུ་དེ་རྩོམ་ནང་ལ་བྲིས་སྡོད་ཀྱི་ཡོད་རེད་ད་ཁོ་ཚོ་ག་ཚོད་ཀྱི་ད་ག་རེད་དེ་ཁྱད་པར་བཟོ་གི་ཡོད་མེད་ན་རེད་ཨ་ནི་ག་ཚོད་ཀྱི་ཁོ་ཚོ་གི་ད་དེ་གནད་དོན་དེ་གལ་ཆེན་པོ་བརྩི་གི་ཡོད་མེད་ན་ར

ཆོག་མཆན་སྟེར་གནང་འདུག་ཨ་ཕ་ནས་ཚོགས་འདུའི་སྐབས་སུ་ལ། ད་དེ་ཚོགས་འདུ། ཆོག་མཆན་སྟེར་བཞག་དུས་སྐབས་སུ་ལ་འདི་ད་ད་པད་མ་བཀོད་ལབ་ང་ཚོའི་བོད་པའི་གི་ད། ནི་ས་ཆ་དེ་ནི་ས་ཆ་སེར་བོ་རེད་འདི་མ་ཟད་ཀྱི་ནི་ང་ཚོའི་གི་དེ་ཁོར་ཡུག་དེ་དཔེ། ཁོར་ཡུག་གལ་ཆེན་པོ་རེད་འདི་ནང་ལོགས་ལ་རྩི་ཤིང། ཁ་ལོ་གཞན་དང་ས་ཆ་གཞན་ལ་མ་རག་པའི་རྩི་ཤིང་མང་པོ་ཞིག་ནི་སེམས་ཅན་མང་པོ་ཞིག། ཁ་ལོག་རེད་ད་སེམས་ཅན་མང་པོ་ཞིག་མེད་པ་ཆགས་འགྲོ་བའི་དེ་ཚོ་གི་སེམས་ཅན་མང་པོ་ཞིག་འདི་ས་ཁུལ་དེ་ལ་ཡོད་རེད། དེ་ཡིན་དུས་སྐབས་སུ་ལ་ནི་འདི་ས་ཆ་དེ་དཔེ་ཁ་ལོ་ད་གལ་ཆེན་པོ་ཆེ་ཁོར་ཡུག།

བཅུ་དགུ་ལོ་ལ་བཅུ་དགུ་ཉི་ཤུ་རེའི་སྐབས་སུ་ལ་ཞི་ཅིན་ཕིང་ཕ་ཡུལ་ལ་ཕེབས་དུས་སྐབས་སུ་ལ་ཁོ་རང་གིས་ལྷ་ས་ལ་མ་ཕེབས་ཅིག་ཉིང་ཁྲིའི་ས་ཁུལ་ལ་ཕེབས་སོ། ད་ཉིང་ཁྲིར་ཕེབས་དུས་སྐབས་སུ་དེ་ཉིང་ཁྲི་གི་ས་ཁུལ་ན་ཁྱེད་དོ་ད་ལྟ་ཆུ་རགས་རྒྱབ་སའི་ས་ཁུལ་ཞིག་ཡོད་ར། དེའི་ཆུ་རགས་དེ་ཆེན་པོ་དེ་རེད་རྒྱབ་པ་འདྲ་བྱས་ན། དེ་ད་དེ་ང་ཚོའི་ཁོར་ཡུག་དེ་རེད་ང་ཚོ་ཡིན་ན་བོད་པའི་གི་ས་དེ་མིན་འདི་ཚོ་ལ་ཤུགས་ཆེན་པོ Impact ཁ་ལ་ནུས་ཀྱི་ཤུགས་ཆེན་པོ་བྱུང་གི་རེད་དེ་ཡིན་ན་ཡང།

Continent གཉིས་ཀྱི་ད་ཁ་ལོག་རེད། ཡ། ཁ། ཐུག་བྱས། ཡར། འབུར་གྱི་ཡོད་རེད་ལབ་དགོས་རེད་པ། ད་ཡི་རི་ཚང་མ་འོན་དེ་བཞིན་ཆགས་ཡོད་རེད་ལབ་དགོས་རེད་པ། དེ་ད་ལྟ་ཡི་ད་ཁ་ལོག་རེད། ཚན་རིག་པ་དེ་ཚོས་གསུང་ཡག་ལ། ད་ལྟ་ཡི་ས་གཞི་དེ་ཚོ་ས་ཆ་དེ་ཚོ་ཆགས་བཞིན་པ་རེད་ལབ་ཀྱི་འདུག། ད་དེ་དུས་སྐབས་སུ་ལ་ནི། དེ་ལ་ཆུ་རགས་ཆེན་པོ་དེ་འདྲ་ཅིག་རྒྱབ་པ་འདྲ་བྱས་ན་ཆུ་གི་ཤུགས་དེ་གི་ས་ས་འོག་ལ་ནི། ད་ཁ་ལོག་སྙིགས་རོའི་ཤུགས་ཆེན་པོ་དེ་བྱས་ས་ཡོམ་རྒྱག་ཡག་ཉེན་ཁ་ཡོད་རེད་ལབ་ཀྱི་འདུག། ས་ཡོམ་རྒྱབ་པ་འདྲ་བྱས་ན་ཨ་ནི་ཆུ་རགས་ཆེན་པོ་དེ་འདྲའི་གི་ཨ་ནི་ཆུ་ལོག་ད་ཡོང་དང་ཡོང་རེད། ཨ་དེ་མ་ཟད་ཆུ་ལོག་ཅིག་ཡོང་བ་འདྲ་བྱས་ན་ཡི། ཁ་ལོ་དེ་ཡིས་ད་ཁ་ལོ་ཨ་རུ་ན་ཅལ་དང་ཨ་སམ་དེ་ཚོ་ས་ཁུལ་ཚང་མ་མང་པོ་ཅིག་ད་ཆུ་འོག་ཐིམ་འགྲོ་གི་རེད། དེ་འདྲའི་ཆུ་རགས་ཅིག་རྒྱབ་པ་འདྲ་བྱས་ན་འདི་གི་ཤུགས་ཆེན་པོ་ཡོང་གི་རེད་ཟེར་ད་ལྟ་གི་ཨ་རུ་ན་ཅལ་གི་མི་མང་རེད་ཨ་ནི་ཁ་ལོ་དཔོན་པོ་འདི་ཚོས་མང་པོ་ཅིག་རྒྱ་ནག་རྒྱ་གར་གཞུང་ལ་མང་པོ་ཅིག་འདི་ཅིག་གནང་དགོས་རེད་ཁ་ལོ་རེད་ད་ཁོང་ཚོ་གིས་ནུས་ཤུགས་བསྟན་གནང་གི་རེད་ཁོང་ཚོ་གི་ད་ཚོགས་འདུ་དེ་ཚོ་ཆེ་བ་དེ་ཚོ་ལ་རེད Parliament Session སྐབས་སུ་ཡིན་ན་རེད་ཨ་རུ་ན་ཅལ་གི Minister དེ་ཚོ་ཡིས་ཁོང་རང་ཚོ་གི་དེ་ནང་ལ་ནི་གནད་དོན་ནི་མང་པོ་གླེང་གནང་གི་འདུག

ད་ཁོང་ཚོ་གིས་ཡིག་ཆ་ནང་ལ་ཁོང་ཚོ་གིས་ངོས་ལེན་བྱས་ཡོད་རེད Sign བརྒྱབ་ཡོད་རེད MOU ཁོང་ཚོ་གཉིས་ལུང་པ་གཉིས་བར་དུ་ལ MOU Sign བརྒྱབ་ཡོད་རེད་ད། ཡིན་ན་ཡང་ཁོང་ཚོ་གིས་ས་མཚམས་རྙོག་དྲ་ཡོང་དུས་སྐབས་སུ་ལ་ཨང་ཁོང་ཚོ་གིས་འདི་བྱས་མེད་རེད་གནས་ཚུལ་དེ་སྤྲད་མེད་རེད་རྒྱ་གར་ལ་མ་སྤྲད་བྱས་བང་ལ་དེཤ་ལ་གནས་ཚུལ་སྤྲད་རེད་ཨ་ནི་རྒྱ་གར་གྱི་གཞུང་གིས་ཡར་ཞུས་དུས་སྐབས་སུ་ལ་ང་ཚོ་དེ་ལ་ད་དེ་ཁ་ལོག་རེད Renovation འགྲོ་གི་ཡོད་དེ་ཁ་ལོག་རེད་ད་དེ་ས་ཆ་དེ་ཅིག་ཁ་ལོག་རེད Renovation བྱས་ཡོད་ལ་ར་དེ་ཁོང་ཚོ་གིས Station ཅིག་ཡོད་ར་ད་ད་དེ་ཆུ་དེ་གི་གནས་ཚད་ལྟ་ས་ཅིག་ཡོད་ར།

ཅ་ལག་མང་པོ་ཞིག་འོད་འཕྲོ་བྱེད་ཀྱི་ཡོད་དེ་ཡིན་དུས་སྐབས་སུ་ལ། ནི་ཁ་ལོག་རེད་ད་བོད་ཀྱི་ཆུ་འདི་ག་ཚོད་ཡོད་ག་ཚོད་སླེབས་ག་ཚོད་སླེབས་ཀྱི་ཡོད་མེད་རེད་འདི་གི་ཨ་རྒྱ་གར་ལ་དཔེ་རྒྱ་གར་གྱི་དཔལ་འབྱོར་རེད་འཚོ་བ་མི་མང་གི་འཚོ་བ་རེད་འདི་ཚོ་ལ་ཤུགས་ཆེན་པོ་ཅིག་རྐྱེན་བྱེད་ཀྱི་ཡོད་དེ་ཡིན་དུས་སྐབས་སུ་ལ་རྒྱ་ནག་གཞུང་གིས་ད་ཆུ་འདི་མ་འོངས་པ་ཆུ་འདི་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ད་ལག་ཆ་ཅིག་བེད་སྤྱོད་བྱེད་ཀྱི་རེད་ལབ་ནི་ཨ་ནི་མང་པོ་ཅིག་ཐོན་ད Brahma Chellaney འདི་ཚོ་རེད་ད་མཇུག་མ་མ་འོངས་པ་ཨ་ནི་ཁ་ལོག་ཆུ་འདི་ཨ་ནི་རྒྱ་ནག་གཞུང་གིས་བེད་སྤྱོད་བྱེད་ཀྱི་རེད་ཆབ་སྲིད་ཀྱི་ལག་ཆ་ནང་བཞིན་བེད་སྤྱོད་བྱེད་ཀྱི་རེད་ཨ་ནི་ད་ད་འདྲ་ཆུ་གི།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གིས་རྒྱལ་སྤྱིའི་ནང་གནས་ཚུལ་མ་ཡིན་པ་དེ་འདྲ་ཁྱབ་སྤེལ་བྱ་རྒྱུའི་ལས་འགུལ་མཚམས་འཇོག་མ་བྱས་པ་ཡིན་ན་དེས་རྒྱལ་སྤྱིའི་ཞི་བདེ་ལྷིང་འཇགས་ལ་གནོད་ཀྱི་རེད་ཅེས་ཨ་མི་རི་ཀས་རྒྱ་ནག་ལ་ཉེན་བརྡ་བཏང་བཞག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་གི་རེ་བ་དང་གདོང་ལེན། ཚོགས་འདུའི་དཔྱད་རྩོམ་ཕྱོགས་བསྒྲིགས་ཞུས་པའི་དཔེ་དེབ་ཞིག་དབུ་འབྱེད་གནང་བཞག། དེ་ཡང་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་ད་བར་དཔར་འགྲེམས་ཞུས་པའི། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་གི་ཁྲོད་རེ་བ་དང་གདོང་ལེན། ཚོགས་འདུའི། དཔྱད་རྩོམ་ཕྱོགས་བསྒྲིགས་དཔེ་དེབ་དབུ་འབྱེད་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང་ཨ་མི་རི་ཀའི་རང་དབང་ཁང་པས་ཉེ་ཆར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྲ་གནས་རང་དབང་གནས་སྟངས་ཀྱི་སྐོར་ལ་སྙན་ཐོ་བཏོན་པའི་ཁྲོད་འཛམ་གླིང་གི་རང་དབང་གི་གནས་སྟངས་དེ་བསྟུད་མར་ལོ་བཅུ་གསུམ་རིང་ལ་ཇེ་སྡུག་ཏུ་ཕྱིན་ཡོད་པའི་ཁྲོད་རྒྱ་ནག་ནི་བསྟུད་མར་ལོ་དགུའི་རིང་རང་དབང་གནས་སྟངས་ཆེས་སྡུག་ཤོས་དེ་ཡིན་པ་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུ་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།